ཨ་མི་རི་ཀས་ཉེན་བརྡ་བཏང་གནང་ཡོད་པ། ཨུ་རུ་སུས་ཡུཀ་རེན་ལ་དམག་འཁྲུག་རྒྱབ་བཞིན་པ་དེར་རྒྱབ་སྐྱོར་ཆེད་བྱང་ཀོ་རི་ཡས་རྫས་མདེལ་ཁྱོན་འབོར་ཆེན་པོ་ཞིག་མཁོ་འདོན་བྱེད་ཀྱི་ཡོད་པ། གཤམ་ལ་གུས་པས་དེ་རིང་གི་རྒྱལ་སྤྱིའི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། རོའི་ཏེར་གསར་ཁང་གིས་གནས་ཚུལ་སྤེལ་བའི་ནང། རྒྱ་ནག་གི་ཉེན་རྟོག་པས་ཧ་ཝ་ཡི་ཡི་ཁྱིམ་མཚེས་ཁི་རི་པཱ་ཏིའི་ནང་ལ་ལས་དོན་བྱེད་ཀྱི་ཡོད་པའི་གནས་ཚུལ་སྤེལ་བའི་རྗེས་ལ་ཨ་མི་རི་ཀས་རེས་གཟའ་ཟླ་བའི་ཉིན་ཞི་བདེ་རྒྱ་མཚོའི་གླིང་ཕྲན་རྒྱལ་ཁབ་ནས་རྒྱ་ནག་གི་ཉེན་རྟོག་དམག་དཔུང་གི་རོགས་རམ་དང་ལེན་བྱེད་རྒྱུ་མེད་པའི་ཉེན་བརྡ་བཏང་གནང་ཡོད་པ་རེད། གནས་ཚུལ་དེ་སྤེལ་བའི་སྐབས་དེ་ནི་པེ་ཅིང་དང་ཨ་མི་རི་ཀའི་འགྲན་རྩོད་དེ་རྣོ་ངར་ཆེ་བའི་གནས་ཚུལ་འོག་ཡང་བསྐྱར་ཞི་བདེ་རྒྱ་མཚོའི་གླིང་ཕྲན་གྱི་བདེ་འཇགས་འབྲེལ་བར་ཤུགས་རྐྱེན་ཐེབས་ཡོད་པ་རེད། རོའི་ཏེར་གསར་ཁང་གིས་སྤེལ་བའི་གནས་ཚུལ་དེར་གླེང་བརྗོད་སྤེལ་གནང་དགོས་པའི་རེ་བ་བཏོན་པར་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གིས་ཚུར་སྣང་ལན་འཇལ་གནང་དོན། ང་ཚོས་རྒྱ་ནག་ནི་ཞི་བདེ་རྒྱ་མཚོའི་གླིང་ཕྲན་རྒྱལ་ཁབ་གང་འདྲ་ཞིག་ལ་རོགས་རམ་ལེན་གྱི་ཡོད་པའི་ངོས་འཛིན་བྱེད་ཀྱི་མེད་དེ་ལས་ལྡོག་སྟེ་གལ་སྲིད་དེ་འདྲ་བྱས་པ་ཡིན་ན་ས་ཁུལ་དང་རྒྱལ་སྤྱིའི་ཛ་དྲག་གི་དུས་བབ་ཤུགས་ཆེ་རུ་གཏོང་རྒྱུའི་ཉེན་ཁ་ཡོད་པའི་གསལ་སྟོན་གནང་བཞག་དཔོན་རིགས་ཁོང་ནས་ཁ་གསབ་ཀྱིས་གསུངས་དོན་ཨ་མི་རི་ཀས་རྒྱ་ནག་གི་རྒྱལ་མཚམས་བརྒལ་ནས་ཐེ་ཇུས་ཀྱི་བྱ་སྤྱོད་སྤེལ་རྒྱུར་བཟོད་སྒོམ་བྱེད་ཐུབ་ཀྱི་མ་རེད། དེ་མ་ཟད་ས་ཁུལ་དེ་ནི་འཛམ་གླིང་ཐོག་དཔལ་འབྱོར་ས་ཁུལ་ཆེ་ཤོས་ཀྱི་གྲས་གཅིག་ཡིན་པ་ནི་དེས་ཞི་བདེ་རྒྱ་མཚོའི་ས་ཁུལ་གྱི་རྒྱ་ཁྱོན་སྤྱི་ལེ་གྲུ་བཞི་མ། སུམ་བརྒྱ་ལྔ་བཅུ་ཟིན་གྱི་ཡོད་པའི་འགྲེལ་བརྗོད་གནང་འདུག་ས་ཁུལ་དེའི་རྨང་གཞིའི་སྒྲིག་ཆས་ནི་གཙོ་བོ་དངུལ་བུན་ལ་བརྟེན་གྱི་ཡོད་པས་དེར་བརྟེན་རྒྱ་ནག་གིས་ས་ཁུལ་དེ་ཁུལ་ལ་བདེ་འཇགས་དང་ཚོང་ལས་ཀྱི་གྲོས་ཆོད་བཞག་རྒྱུའི་རེ་བ་བྱེད་ཀྱི་ཡོད་པ་དང། ཡིན་ནའང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཞི་བདེ་རྒྱ་མཚོའི་གླིང་ཕྲན་ཚོགས་པས་རྒྱ་ནག་གི་གྲོས་ཆོད་དང་ལེན་བྱས་མེད་པ་རེད། དེར་བརྟེན་ཨ་མི་རི་ཀ་དང་ཨོ་སི་ཀྲུ་ལི་ཡས། སོ་ལོ་མོན་གླིང་ཕྲན་གྱིས་རྒྱ་ནག་དང་གསང་བའི་ཐོག་ནས་བདེ་འཇགས་ཀྱི་གྲོས་ཆོད་བཞག་པ་དེར་ས་ཁུལ་གྱི་བདེ་འཇགས་ལ་གཏོར་བཤིག་གཏོང་གི་ཡོད་པའི་སྐྱོན་བརྗོད་གནང་བའི་རྗེས་ལ་རྒྱ་ནག་གིས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནས་འགོ་བཙུགས་ནས་སོ་ལོ་མོན་གླིང་ཕྲན་ཐོག་ཉེན་རྟོག་པ་བཙུགས་ཡས་ཀྱི་འགོ་འཛུགས་བྱས་ཡོད་པ་རེད། སྲིད་འཛིན་པེ་ཀྲེན་གྱིས་གསལ་སྟོན་གནང་དོན། ཧ་མ་སི་ཡིས་མེ་འཕེན་མཚམས་འཇོག་བྱེད་རྒྱུའི་བསམ་གཞིག་བྱེད་ཀྱི་ཡོད་པས་གྷ་ཛའི་ནང་མེ་འཕེན་མཚམས་འཇོག་ཡོང་རྒྱུའི་རེ་བ་ཡོད་པའི་འགྲེལ་བརྗོད་གནང་བཞག་ཨ་མི་རི་ཀའི་སྲིད་འཛིན་པེ་ཀྲེན་གྱིས་གསལ་སྟོན་གནང་དོན་དབྱི་སི་རལ་གྱིས་ཁ་ཆེའི་སྨྱུང་གནས་ཟླ་བའི་རིང། གྷ་ཛའི་ནང་རྒོལ་རྡུང་གི་མེ་འཕེན་མཚམས་འཇོག་བྱེད་རྒྱུ་རེད་ཞེས་དང། ཡང་སྲིད་འཛིན་མཆོག་ནས་ཁ་གསབ་ཀྱིས་གསལ་སྟོན་གནང་དོན་ཁོང་ནས། གཟའ་འཁོར་རྗེས་མར་གནས་སྐབས་མེ་འཕེན་མཚམས་འཇོག་བྱེད་རྒྱུའི་རེ་བ་ཡོད། རྒྱུ་མཚན་ནི་ཧ་མ་སི་ཡིས་བཙོན་པ་བརྗེ་སྤྲོད་བྱེད་པའི་རིང་མེ་འཕེན་མཚམས་འཇོག་གི་གྲོས་ཆོད་བཞག་རྒྱུའི་ཐུགས་རེ་གནང་གི་ཡོད་ཞེས་བཀའ་གནང་བཞག་གྲོས་མོལ་གྱི་གནས་ཚུལ་ཤེས་རྟོགས་གནང་མཁན་མཐོ་རིམ་དཔོན་རིགས་གཅིག་ནས་རོའུ་ཏེར་གསར་ཁང་ལ་གསུངས་དོན། དབྱི་སི་རལ་གྱིས། ཨི་སི་ལ་མི་ཁ་ཆེའི་སྒྲིག་འཛུགས་རྩ་མེད་གཏོང་རྒྱུའི་ཞིབ་འཇུག་གི་ཁྲིམས་འཆར་ཞིག་གི་ནང་མི་ཆོས་ཀྱི་རོགས་རམ་མཁོ་འདོན་བྱས་ཆོག་པ་བྱེད་རྒྱུ་དང་པ་ལི་སི་ཐན་གྱི་བཙོན་པ་དང་དབྱི་སི་རལ་གྱི་མི་གཏེར་ཉར་བར་བཅིངས་འགྲོལ་བྱེད་རྒྱུ་ཚུད་ཡོད་པ་རེད། ཧ་མ་སི་ཡིས་དབྱི་སི་རལ་ལ་རྒོལ་རྡུང་བྱས་པ་དེས་དམག་འཁྲུག་དེ་སྣེ་ཁྲིད་བྱས་ཡོད་པ་རེད། ཁྲིམས་འཆར་དེ་ནི་གཟའ་འཁོར་ཁ་ཤས་དེའི་ནང་ཆེས་ནན་པོའི་མེ་འཕེན་མཚམས་འཇོག་གི་ཁྲིམས་འཆར་ཞིག་ཡིན་པ་དང། དེ་ནི་ཁ་ཆེའི་སྨྱུང་གནས་ཟླ་བའི་གོང་ལ་བཏོན་པ་ཞིག་ཡིན་པ་རེད། རྒྱལ་སྤྱིའི་སྤྱི་ཚོགས་ནས་དབྱི་སི་རལ་ལ་གནོན་ཤུགས་སྤྲོད་ཡས་དེ་ཤུགས་ཆེར་བཏང་ནས་དབྱི་སི་རལ་ལ་པ་ལི་སི་ཐན་གྱི་མི་སེར་དཀྱུས་མ་རྐྱེན་ལམ་ལ་རྐྱེན་ལམ་ལ་གཏོང་རྒྱུ་མཚམས་འཇོག་དགོས་པའི་རེ་བ་བཏོན་གྱི་ཡོད་པ་རེད། འདི་ལོའི་སྨྱུང་གནས་ཟླ་བ་འདི་ཟླ་བ་གསུམ་པའི་ཚེས་བཅུ་ཉིན་ནས་འགོ་ཚུགས་བྱེད་ཀྱི་ཡོད་པ་དང་ཟླ་བ་བཅུ་གཅིག་པའི་ཟླ་མཇུག་ལ་དམག་འཁྲུག་ནང་ནས་གྲོས་ཆོད་ཅིག་དེ་ཁོ་ནའི་འོག་མི་གཏེར། བརྒྱ་ཐམ་པ་དེས་པ་ལི་སི་ཐན་གྱི་དོ་དམ་འོག་ཡོད་པའི་དབྱི་སི་རལ་གྱི་བུད་མེད་དང་ཕྲུ་གུ། ཕྱི་རྒྱལ་གྱི་མི་བཅས་ཉིས་བརྒྱ་བཞི་བཅུ་ཡོད་པ་དེ་དག་དང་བརྗེ་འགྲུལ་བྱེད་རྒྱུ་ཡིན་པ་དང། ད་དུང་གནས་སྐབས་དམག་འཁྲུག་མཚམས་འཇོག་བྱེད་རྒྱུ་ཡིན་པ་རེད། དབྱི་སི་རལ་གྱི་མི་གཏེར་བརྒྱ་དང་སུམ་ཅུ་ཙམ་ག་ཛའི་ནང་ཡོད་པ་དང་ཡིན་ནའི་དབྱི་སི་རལ་གྱི་མི་གཏེར་དེ་དག་ནང་ནས་བཞི་ཆ་གཅིག་ཕལ་ཆེར་རྐྱེན་འདས་ཕྱིན་ཟིན་ཡོད་པའི་ངོས་འཛིན་བྱེད་ཀྱི་ཡོད་པ་རེད། ལྷོ་ཀོ་རི་ཡས་བརྗོད་དོན། བྱང་ཀོ་རི་ཡས་ཨུ་རུ་སུ་ལ་རྫས་མདེལ་དྲུག་སྟོང་བདུན་བརྒྱ་ཙམ་དབོར་འདྲེན་སྲུང་སྐྱེལ་བྱས་ཡོད་པ་དང་དེ་མ་ཟད་དེའི་ནང་མདེའུ་དང་འབར་རྫས་ཁྲི་ཁ་ཤས་ཡོད་པས་དེ་དག་ཡུར་ཀེན་གྱི་དམག་འཁྲུག་ལ་རྒྱབ་སྐྱོར་བྱེད་རྒྱུ་ཡིན་པ་དང་དེའི་ཐོག་ནས་བྱང་ཀོ་རི་ཡས་གོ་མཚོན་མུ་མཐུད་བརྒྱུད་སྤྲོད་བྱེད་བཞིན་ཡོད་པ་མཚོན་ཡོད་པ་རེད། ལྷོ་ཀོ་རི་ཡ་དང་ཨ་མི་རི་ཀས་བྱང་ཀོ་རི་ཡས་ཨུ་རུ་སུ་ལ་གོ་མཚོན་གྱི་ཚོང་ལས་བྱེད་ཀྱི་ཡོད་པའི་སྐྱོན་བརྗོད་གནང་བ་མ་ཟད་གོ་མཚོན་དེ་དག་ཨུ་རུ་སུས་ཡུར་ཀེན་གྱི་དམག་འཁྲུག་ཐོག་བེད་སྤྱོད་བྱེད་རྒྱུ་ཡིན་པའི་སྐྱོན་བརྗོད་གནང་གི་ཡོད་པ་རེད། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཝི་ཨོ་ཨེ་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཧ་མ་སིའི་དྲག་ཐབས་པའི་བཙན་ཉར་འོག་ཡོད་པའི་མི་སྣ་གློད་བཀྲོལ་གཏོང་རྒྱུའི་གྲོས་མཐུན་ལ་གྲོས་འཆམ་བྱུང་བ་ཡིན་ན། ཁ་ཆེའི་སྨྱུང་གནས་དུས་ཆེན་རིང་དབྱི་སི་རལ་གྱིས་ག་ཛའི་ནང་མེ་འཕེན་མཚམས་འཇོག་བྱེད་རྒྱུར་མོས་མཐུན་བྱ་རྒྱུ་རེད་ཅེས་སྲིད་འཛིན་སྦའེ་ཏན་གྱིས་གསུངས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་རྒྱལ་མཚན་ཚེ་རིང་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། སྲིད་འཛིན་ཇོ་བྷ་ཏན་མཆོག་གིས་གསུངས་པའི་གནས་ཚུལ་ཞིག་དེ་རིང་རེས་གཟའ་མིག་དམར་གྱི་ཉིན་གསལ་བསྒྲགས་བྱས་པར་གཞིགས་ན། པ་ལི་སི་ཐན་ནིན་གྱི་ཧ་མ་སི་དྲག་འཐབ་པའི་བཙན་ཉར་འོག་ཡོད་པའི་མི་སྣ། གློད་གྲོལ་ཡོང་རྒྱུའི་གྲོས་མཐུན་ལ་གྲོས་འཆམ་བྱུང་བ་ཡིན་ན། རིང་མིན་གཏོང་རྒྱུའི་ཟླ་བ་གཅིག་ཙམ་རིང་གི་ཁ་ཆེའི་སྨྱུང་གནས་དུས་ཆེན་གྱི་རིང། ཨི་སི་རེལ་གྱིས་གྷ་ཛ་ནང་མེ་འཕེན་མཚམས་འཇོག་བྱེད་འདོད་ཡོད་པ་རེད་ཅེས་བཀོད་ཡོད་འདུག་གྷ་ཛ་ནང་མེ་འཕེན་མཚམས་འཇོག་ཡོང་རྒྱུའི་དོན་ཨ་མི་རི་ཀ་དང་ཨི་ཇིབ་དེ་བཞིན་ཁ་ཆེའི་མཚོ་ཁུག་རྒྱལ་ཁབ་ཁ་ཏར་བཅས་ཀྱིས་བར་འདུམ་བྱས་པའི་གྲོས་མཐུན་གྱི་སྒྲོམ་གཞིའི་ཐོག་ཨ་རིའི་སྲིད་འཛིན་མཆོག་གིས་གནང་བའི་གཏམ་བཤད་ལ་ཨི་སི་རེལ་གྱིས་སྐབས་འཕྲལ་གྱི་ལན་འདེབས་གང་ཡང་ད་ལྟའི་སྐབས་འདིར་བྱས་མེད་ཅིང། གྲོས་མཐུན་དེའི་འོག་ཧ་མ་སི་བཙན་ཉར་འོག་ཡོད་པའི་མི་སྣ་བཅུ་ཕྲག་འགའ་ཞིག་གློད་བཀྲོལ་གཏོང་དགོས་པ་དང་དེའི་ལན་དུ་ཨི་སི་རེལ་གྱི་བཙོན་ཁང་ནང་ཡོད་པའི་པར་ལེ་སྟེ་ནཱི་གྱི་བཙོན་པ་ཁག་ཅིག་གློད་བཀྲོལ་གཏོང་རྒྱུ་དང་དེ་བཞིན་དུས་ཡུན་བདུན་ཕྲག་དྲུག་ཙམ་གྱི་རིང་མེ་འཕེན་མཚམས་འཇོག་བྱ་རྒྱུ་མ་ཟད། མེ་འཕེན་མཚམས་འཇོག་གི་དུས་ཡུན་དེ་དག་གི་རིང་གྲོས་མོལ་བ་ཚོས་བཙན་ཉར་འོག་ཡོད་པའི་མི་སྣ་ལྷག་འཕྲོས་རྣམས་གློད་བཀྲོལ་དང་དེ་བཞིན་པར་ལེ་སྟེ་ནཱི་གྱི་བཙོན་པ་འཕར་མ་གློད་བཀྲོལ་ཡོང་རྒྱུའི་ཐད་དུ་ཡང་གྲོས་མོལ་མུ་མཐུད་ནས་བྱ་རྒྱུ་འཁོད་ཡོད་འདུག། ཁ་ཆེའི་སྨྱུང་གནས་དུས་ཆེན་རཱ་མ་དཱན་ནི་སྤྱི་ཟླ་གསུམ་པའི་ཚེས་བཅུ་ཉིན་ནས་འགོ་འཛུགས་བྱེད་ཀྱི་ཡོད་པ་དང་དུས་ཚོད་དེ་ནི་མེ་འཕེན་མཚམས་འཇོག་བྱེད་པའི་གྲོས་མཐུན་གྱི་དངོས་གཞིའི་མཐའ་མའི་དུས་ཚོད་ཞིག་ཆགས་མེད་པ་རེད། སྨྱུང་གནས་ནི་ཁ་ཆེའི་ཆོས་ཕྱོགས་ཀྱི་དུས་ཆེན་རྩ་ཆེན་ཞིག་ཡིན་པར་བརྟེན་ནས་འཛམ་གླིང་ཕྱོགས་མཐའ་ཡོངས་ཀྱི་ནང་ཁ་ཆེ་བ་ས་ཡ་བརྒྱ་ཕྲག་མང་པོས་དུས་ཡུན་ཟླ་བ་གཅིག་ཙམ་གྱི་རིང་ཐོ་རེངས་ནས་དགོང་མོ་བར་ཟས་བཀག་ནས་སྨྱུང་གནས་སུ་འདུག་གི་ཡོད་པ་རེད། སྔ་ལོའི་སྨྱུང་གནས་དུས་ཆེན་གྱི་སྐབས་ཨི་སི་རེལ་དང་པཱ་ལི་སི་ཐན་གཉིས་དབར་གྱི་དམག་འཁྲུག་དེ་བཞིན་དེ་བས་ཀྱང་ཛ་དྲག་ཏུ་ཕྱིན་ཡོད། ཁ་སང་རེས་གཟའ་ཟླ་བའི་ཉིན་སྲིད་འཛིན་ཇོ་བྷ་ཏན་མཆོག་གིས་ཨི་སི་རེལ་དང་ཧ་མ་སི་གཉིས་དབར་གྱི་མེ་འཕེན་མཚམས་འཇོག་དེ་བཞིན། བདུན་ཕྲག་རྗེས་མ་ལག་བསྟར་ཡོང་རྒྱུའི་རེ་བ་ང་ཚོས་འཆང་བཞིན་ཡོད་རེད་ཅེས་གསུངས་ཡོད་པ་དང། སྲིད་འཛིན་མཆོག་གིས་ཨ་མི་རི་ཀའི་རྒྱལ་ཡོངས་བརྙན་འཕྲིན་ལས་ཁང་ཨེན་བྷི་སི་ཡིས་དགོང་མོ་ཕྱི་པོ་རྒྱང་སྲིང་བྱེད་པའི་ལས་རིམ་གྱི་བཅར་འདྲི་དང་ལེན་གནང་སྐབས། རིང་མིན་ཟླ་བ་རྗེས་མ་ཁ་ཆེའི་སྨྱུང་གནས་དུས་ཆེན་རིང་གི་ཡོད་པ་དང། ཧ་མ་སི་བཙན་ཉར་འོག་ཡོད་པའི་མི་སྣ་རྣམས་གློད་གྲོལ་གྱི་དུས་ཚོད་ཐོབ་རྒྱུར། ཨི་སི་རེལ་གྱིས་སྨྱུང་གནས་དུས་ཆེན་གྱི་རིང་དྲག་པོའི་ལས་འགུལ་སྤེལ་རྒྱུ་མིན་པར་མོས་མཐུན་བྱུང་ཡོད་རེད་ཅེས་གསུངས་པ་དང། དུས་མཚུངས་སྲིད་འཛིན་མཆོག་གིས་དམག་འཁྲུག་དེ་བཞིན་མཚམས་འཇོག་བྱེད་དགོས་པ་གསུངས་མེད་པ་རེད། དམག་འཁྲུག་དེ་ནི་སྔ་ལོ་སྤྱི་ཟླ་བཅུ་པའི་ཚེས་བདུན་གྱི་ཉིན་ཧ་མ་སི་དང་པ་ལི་སི་ཐན་གྱི་དྲག་འཐབ་པ་གཞན་ཁག་གིས་ཨི་སི་རེལ་གྱི་ཐོག་བསམ་ཡུལ་ལས་འདས་པའི་རྒོལ་རྡུང་གི་བྱ་སྤྱོད་ལག་བསྟར་བྱས་ནས་མི་ཆིག་སྟོང་ཉིས་བརྒྱ་ཙམ་བསད་པ་དང་གཞན་ཉིས་བརྒྱ་ལྔ་བཅུ་ཙམ་ཞིག་བཙན་ཁྲིད་བྱས་ཏེ་འགོ་འཛུགས་བྱུང་ཡོད། ཨི་སི་རེལ་གྱིས་བརྗོད་པར་གཞིགས་ན་དྲག་འཐབ་པས་བཙན་ཁྲིད་བྱས་པའི་མི་སྣ་དེ་དག་ནི་ཞི་བའི་མི་མང་ཡིན་འདུག་དོན་རྐྱེན་དེ་བྱུང་བའི་རྗེས་ཨི་སི་རེལ་གྱིས་གྷ་ཛ་ནང་གི་ཧ་མ་སི་དྲག་འཐབ་པ་རྣམས་རྩ་མེད་གཙང་དག་བཟོ་རྒྱུའི་དྲག་པོའི་ལས་འགུལ་འགོ་འཛུགས་བྱས་པ་དང། དམག་འཁྲུག་འདིར་སྲིད་འཛིན་ཇོ་པཱ་ཏན་མཆོག་གིས་རྒྱབ་སྐྱོར་ཤུགས་ཆེན་གྱི་ཐོག་ནས་གནང་གི་ཡོད་པ་རེད། ཨི་སི་རེལ་གྱིས་གྷ་ཛ་དམག་འཁྲུག་དེ་བཞིན་ད་ཆ་གྷ་ཛ་དང། ཨེ་ཅིབ་ཀྱི་ས་མཚམས་ཀྱི་ཡུལ་གྷ་ཛའི་ལྷོ་ཕྱོགས་གྲོང་ཁྱེར་རཱ་ཧྥཱ་ཀྱི་ནང་རྒྱ་སྐྱེད་བྱེད་རྒྱུ་འཇུག་ཡོད་པ་དང། གྷ་ཛའི་ནང་མི་འབོར་ས་ཡ་གཉིས་དང་སུམ་འབུམ་ཙམ་ཡོད་པ་ནས་ཕྱེད་ཀ་ཙམ་ནི་དེང་སྐབས་གྲོང་ཁྱེར་འདིའི་ནང་ཉེན་གཡོལ་སུ་གནས་བཞིན་ཡོད་པ་རེད། ཡང་ཨི་སི་རལ་གྱི་སྲིད་བློན Benjamin Netanyahu ཡིས་ཧ་མ་སི་དྲག་འཐབ་པ་རྣམས་རྩ་མེད་གཙང་དག་བཟོ་རྒྱུར་རཱ་ཧྥཱ་ནང་ཕར་རྒོལ་གྱི་ལས་འགུལ་སྤེལ་རྒྱུ་དེ་ནི་ངེས་པར་དུ་ལག་བསྟར་བྱེད་དགོས་པའི་ཨིས་རལ་གྱི་ལས་འགན་ཞིག་ཆགས་ཀྱི་ཡོད་རེད་ཅེས་ནན་བརྗོད་བྱེད་ཀྱི་ཡོད་འདུག་ཡིན་ན་ཡང་སྲིད་འཛིན་ཇོ་པཱ་ཏན་མཆོག་གིས་ཨིས་རལ་གྱིས་ར་ཧྥཱ་ནང་གནམ་ཐོག་ནས་འབར་མདེལ་གཡུག་པའི་ལས་འགུལ་དེ་བཞིན་དལ་དུ་གཏོང་རྒྱུའི་རེ་བ་ང་ཚོས་འཆང་བཞིན་ཡོད་ཅེས་གསུངས་ཡོད་པ་དང། ཨིས་རལ་གྱིས་གྲོང་ཁྱེར་དེའི་ནང་བཙན་འཛུལ་དངོས་སུ་འགོ་འཛུགས་བྱས་པ་ཡིན་ན། Palestinian ཧ་ཅང་གི་མང་པོར་གནོད་འཚེ་ཧ་ཅང་གི་ཆེན་པོ་ཞིག་ཕོག་རྒྱུ་དེ་དེང་སྐབས་རྒྱལ་སྤྱིའི་སྤྱི་ཚོགས་ནི་བློ་འཚབ་ཧ་ཅང་གི་ཆེན་པོ་བྱེད་དགོས་པ་ཞིག་ཆགས་ཡོད་པ་རེད། གྷ་ཛ་དམག་འཁྲུག་འགོ་འཛུགས་བྱས་པ་ནས་བཟུང་ད་བར Palestinian ཉིས་ཁྲི་དགུ་སྟོང། བདུན་བརྒྱ་ཙམ་ལ་སྲོག་སྐྱོན་བྱུང་ཡོད་པ་རེད། གོང་ཞུས་ཀྱི་གནས་ཚུལ་འདི་བཞིན་ཕྱོགས་སྒྲིག་དང་ཕབ་སྒྱུར་སྙན་སྒྲོན་ཞུ་མཁན་རྒྱལ་མཚན་ཚེ་རིང་ཡིན། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཝི་ཨོ་ཨེ་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། བོད་ནང་རང་ལུས་མེར་སྲེག་གི་ཞི་རྒོལ་འགོ་འཛུགས་བྱས་ནས་ལོ་ངོ་བཅོ་ལྔ་འཁོར་བའི་དུས་དྲན་ལ་སྲུང་བརྩི་ཞུ་ཆེད། ཛ་དྲག་གི་དྲི་བ་ཞེས་པའི་བརྗོད་གཞིའི་ཐོག་སྐོར་སྐྱོད་འགྲེམས་སྟོན་ཞིག་བཞུགས་སྒར་རྡ་རམ་ས་ལར་དབུ་འབྱེད་གནང་ཡོད་པའི་སྐོར་གསར་འགོད་པ་བསྟན་འཛིན་དབང་འདུས་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་གསན་རོགས་གནང། སྤྱི་ལོ་ཉིས་སྟོང་བརྒྱད་ལོ་བོད་རྒྱལ་ཡོངས་སུ་ས་བྱི་ཞི་རྒོལ་ཆེན་པོ་བྱུང་བ་ནས་བཟུང་རྒྱ་ནག་གཞུང་གིས་བོད་མི་རྣམས་ལ་བཙན་གནོན་དང་དྲག་པོའི་སྲིད་བྱུས་འོག་བོད་མི་ཚོ་འུ་ཐུག་ཐབས་ཟད་ཀྱིས་བོད་མིར་རང་དབང་དགོས་རྒྱལ་བ་བསྟན་འཛིན་རྒྱ་མཚོ་མཆོག་བོད་ལ་གདན་འདྲེན་ཞུ་དགོས་ཞེས་འབོད་སྒྲའི་ངང། སྤྱི་ལོ་ཉིས་སྟོང་དགུ་ལོར་རང་ལུས་མེར་བསྲེགས་ཀྱིས་ཞི་རྒོལ་བྱེད་འགོ་བཙུགས་ནས་དེ་རིང་ལོ་ངོ་བཅོ་ལྔ་འཁོར་བའི་དུས་དྲན་སྲུང་བརྩི་དང་བསྟུན་ཕྱི་དྲིལ་བོད་ཀྱི་འགྲེམས་སྟོན་ཁང་གིས་ཛ་དྲག་གི་དྲི་བ་ཞེས་པའི་བརྗོད་གཞིའི་ཐོག་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྐོར་སྐྱོད་འགྲེམས་སྟོན་ཞིག་དབུ་འབྱེད་གནང་བ་དང་སྦྲགས། ཕྱི་དྲིལ་བོད་ཀྱི་འགྲེམས་སྟོན་ཁང་གི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་ཀྱིས་དེ་རིང་གི་ཉིན་མོ་འདི་བཞིན་བོད་ཕྱི་ནང་གཉིས་ཀྱི་བོད་མི་ཚོས་བརྗེད་དཀའ་བའི་ཉིན་མོ་ཞིག་ཡིན་པ་འགྲེལ་བརྗོད་གནང་དོན།
ད་དེ་རིང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བདུན་འདི་ཨ་ནི་ཅིག་ང་ཚོ་བོད་ཕྱི་ནང་གཉིས་སུ་བཞུགས་པའི་བོད་མི་ཡོངས་ལ་བརྗེད་དཀའ་བའི་ཉིན་མོ་ཞིག་ཆགས་བསྡད་ཀྱི་ཡོད་རེད། ལོ་རྒྱུས་ཐོག་ནས་ཡིན་པ་ཡིན་ན་ཡང་དེ་རིང་གི་ཉིན་མོ་འདི་ཛ་དྲག་གི་ཉིན་མོ་ཅིག་ལ་ང་ཚོ་ངོས་འཛིན་བྱེད་དང་བྱེད་བཞིན་པ་ཆགས་བསྡད་ཀྱི་ཡོད། དེ་གང་ཡིན་ཞུ་བ་ཡིན་ན་ད་ཉིས་སྟོང་བརྒྱད་ལ་བོད་ཀྱི་ནང་ལ་ཨ་ནི་མདོ་དབུས་ཁམས་གསུམ་གྱི་ནང་ལ་རོ་ཨ་ནི་གཞིས་རྒྱ་གཞིས་བྱེས། ས་བྱི་ཞི་རྒོལ་ཆེན་མོ་འདི་གཅིག་གི་ཉིས་སྟོང་བརྒྱད་ནས་དབུ་འཛུགས་གནང་ནས་ཕྱིན། འདི་རྗེས་ལ་རྒྱ་མིས་ཀྱི་དྲག་པོའི་བཙིར་གནོན་གྱི་གཅིག་ག་ཞུ་དགོས་རེད་ཁྲིམས་འཆར་འདི་ལག་བསྟར་བྱེད་ཕྱིར་རོ། དེ་སྔ་ལོ་དྲུག་ཅུ་ནང་ལོགས་ལ་ཡིན་པ་ཡིན་ན་ཡང་རྒྱ་མིས་ཀྱི་བཙིར་གནོན་འོག་ལ་བོད་མི་མང་པོ་ཅིག་སྡུག་རྩུབ་རང་དབང་མེད་པ་བསྡད་དང་བསྡད་བཞིན་པ་ཆགས་བསྡད་ཀྱི་ཡོད་རེད། དེ་སོང་ཙང་ཉིས་སྟོང་དགུ་གི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བདུན་ལ་བོད་ནང་ལོགས་ལ་གཅིག་ག་ཞུ་དགོས་རེད་ང་ཚོ་ཀིརྟི་དགོན་པའི་གི་གྲྭ་པ།

བོད་ནང་རང་ལུས་མེར་སྲེག་གཏོང་མཁན་ཤེས་རྟོགས་བྱུང་བ་ཁྱོན་བོད་མི་བརྒྱ་དང་ལྔ་བཅུ་ང་བདུན་བྱུང་ཡོད་པ་དང། དེའི་ཁྲོད་ནས་བོད་མི་བརྒྱ་དང་སུམ་ཅུ་སོ་དྲུག་འདས་གྲོངས་སུ་ཕྱིན་ཡོད་པ་མ་ཟད་གཞན་རྣམས་ད་ལྟའི་ཆར་གར་ཡོད་ཆ་མེད་དུ་གྱུར་ཡོད་པ་འཁོད་འདུག་ཡང་ད་རེས་ཛ་དྲག་དྲི་བ་ཞེས་པའི་བརྗོད་གཞིའི་ཐོག་སྐོར་སྐྱོད་ཀྱི་འགྲེམས་སྟོན་ནང་སྐུ་མགྲོན་གཙོ་བོ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་མཆོག་གིས་སྣང་གསལ་མར་མེ་ཞལ་ཕྱེས་གནང་བ་དང་སྦྲགས་ཐེངས་འདིའི་སྐོར་སྐྱོད་འགྲེམས་སྟོན་འདི་དབུ་འབྱེད་གནང་སོང། སྐབས་དེར་ཁོང་གིས་ད་རེས་དེ་ཛ་དྲག་གི་དྲི་བ་ཞིག་བཏང་ཡོད་པ་དང་དེའི་ལན་དེ་ཡང་རྒྱ་ནག་གཞུང་གིས་རྒྱག་དགོས་པའི་སྐོར་ལ་གསུངས་གསལ། ཨེ་ན་ཁོང་ཚོ་རང་ལུས་མེར་སྲེག་བཏང་དགོས་དོན་ག་རེ་རེད་ཞེས་བྱས་དྲི་བ་དེ་ཆགས་ཀྱི་ཡོད་རེད། འདི་ཧ་ཅང་ཛ་དྲག་གི་དྲི་བ་ཅིག་ཆགས་བསྡད་ཀྱི་ཡོད་རེད། དྲི་བ་དེ་དང་པོ་སུ་ལ་འཁེལ་གྱི་འདུག་ཞུས་པ་ཡིན་ན་ངས་མར་འདུག་ཟེར་ད་ལྟ་ཕྱིན་པའི་བརྒྱུད་རིམ་ནང་ལོགས་ལ་ཡ། དྲི་བ་དང་པོ་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ལ་ཡ། དེའི་དབུ་ཁྲིད་ཚོ་ལ་ཡ་དྲི་བ་དེ་ཆགས་ཀྱི་འདུག་བསམ་གྱི་འདུག་གང་ཡིན་ཟེར་ན་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་དེ་བཅིངས་འགྲོལ་བཏང་པ་ཡིན་བཅིངས་འགྲོལ་གྱི་འོག་ལ་ཡ་བོད་མི་ཚོ་སྤྱི་ཚོགས་རིང་ལུགས་ཀྱི་དར་ཆའི་འོག་ལ་ཡ་སྤྲོ་སྐྱིད་ལྡན་པའི་གི་མི་ཚེ་སྐྱེལ་གྱི་ཡོད་ཟེར་གྱི་འདུག་ཟེར་ན་དེ་འདྲའི་གི་སྤྲོ་སྐྱིད་ལྡན་པའི་མི་ཚེ་ཞིག་ཡོད་ན་ང་ཚོའི་གི་བོད་མི་ཚོ་རང་ལུས་མེར་སྲེག་ག་རེ་བྱས་ནས་བཏང་གི་ཡོད་རེད་དེ་དྲི་བ་དེ། ལན་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་འགོ་ཁྲིད་ཚོས་རྒྱབ་དགོས་ཡ་ཅིག་ཆགས་ཀྱི་ཡོད་རེད། གཉིས་པ་དེ་དྲི་བ་སུ་ལ་ཆགས་ཀྱི་ཡོད་རེད་ཟེར་ན་རྒྱལ་སྤྱིའི་སྤྱི་ཚོགས་ལ་ཆགས་ཀྱི་ཡོད་རེད། རྒྱལ་སྤྱིའི་སྤྱི་ཚོགས་ལ་ཡ་ཨ་ནི་ཅིག་འཛམ་བུ་གླིང་ས་ཡི་གོ་ལའི་སྟེང་ལ་ཡ་མིའི་ལོ་རྒྱུས་ནང་ལ་ཡ་ཨ་ནི་ཆབ་སྲིད་ཀྱི་རང་དབང་དང་སོ་སོའི་གི་ཆོས་དང་རིག་གཞུང་ཨ་ནི་ཉར་ཚགས་བྱེད་ཡས་ཀྱི་ཆེད་དུ་ཨ་ནི་རང་ལུས་མེར་སྲེག་བཏང་མཁན། བྱུང་ཡོད་རེད་རེ་ཟུང་ག་ས་ག་ལ་བྱུང་ཡོད་རེད་དེ་ཡིན་ནའི་ཀའི་བརྒྱ་དང་ལྔ་བཅུ་ང་བདུན་གི་ང་ཚོའི་ཤེས་རྟོགས་ཡོད་པའི་གི་ད་ག་ཅིག་གི་གྲངས་ཀ་མང་པོ་ཅིག་འཛམ་བུ་གླིང་ཁྱོན་ཡོངས་ལ་བྱུང་མྱོང་ཡོད་མ་རེད་དེ་ཡིན་དུས་ཙ་ནས་བརྒྱ་དང་ལྔ་བཅུ་ང་བདུན་དེ་གྲངས་ཀ་མ་རེད་ཞེས་བྱས་ཞུ་གི་ཡིན་དེ་མིའི་ཚེ་སྲོག་རེད་ཚེ་སྲོག་ལ་ཆ་མཚོན་པ་ཡིན་ན་ལོ་བཅོ་ལྔ་ནས་བཅུ་བདུན་ཨ་ནེ་ཅིག་ཆེ་ས་ལ་ཆ་བཞག་པ་ཡིན་ན་ཨ་ནེ་ལོ་བརྒྱད་ཅུ་གྱ་གཅིག་ཡིན་པ་ཚོས་ཀྱིས་ཨ་ནེ་རང་གིས་ཅིག་ང་རང་ཚོ་བོད་པའི་གི་ཨ་ནེ། མི་ལུས་རིན་ཆེན་ཞེས་བྱས་སོ་སོའི་གི་རིན་ཆེན་ལྟར་གྱི་རིན་ཐང་ཆེ་བའི་གི་ཨ་ནི་ཚེ་སྲོག་དེ་བློས་བཏང་དུས་ས་ནས་བཏང་དགོས་ཡ་དེ་ག་རེ་རེད་ཞུས་པ་ཡིན་ན་ཨ་ནི་བོད་ལ་ཡ་རང་དབང་མེད་པ་བོད་དེ་ཨ་ནི་འཛམ་བུ་གླིང་གི་བཙོན་ར་ཆེན་པོ་ཅིག་ལ་གྱུར་ཡོད་པ་རང་གི་རྩ་བའི་བླ་མའི་གི་ཨ་ནི་ཅིག་སྐུ་པར་ཉར་བ་ཡིན་ན་ཡང་རྒྱལ་ཁབ་བརྟན་ལྷིང་དང་རྒྱལ་ཁབ་གི་བདེ་འཇགས་གི་མིང་བཏགས་བྱས་བཙོན་ཁང་ལ་འགྲོ་དགོས་ཡ་དེ་འདྲའི་གི་གནས་བབ་གི་ཨ་ནི་ཅིག། རྒྱ་ནག་གི་ནོར་འཁྲུལ་ཅན་གྱི་སྲིད་བྱུས་ལ་ཡང་རང་དབང་གི་ཐོག་ནས་ཞུ་འབོད་བྱེད་ས་རྒྱུན་ནས་མེད་དུས་ས་ནས་ཨ་ནི། བོད་ནང་ལོགས་ལ་ཡ་ཁྲ་ཁྲ་སིང་སིང་ག་འདྲས་ཞིག་མཐོང་རྒྱུ་ཡོད་པ་ཡིན་ནའི་དེ་ལ་ཡིད་ཆེས་མ་འཇོག་རོགས་གྱིས་ང་ཚོས་སྲོག་བློས་བཏང་གི་ཡོད་དེ་ནས་ཤེས་པ་བྱེད་རོགས་གྱིས་ཞེས་བརྡ་ལན་བཏང་གི་ཡོད་རེད། དེ་བཞིན་ཁོང་གིས་བཙན་བྱོལ་དུ་ཡོད་པའི་བོད་མི་ཡོད་དོ་ཅོག་གིས་གོང་ས་མཆོག་གི་བཀའ་དགོངས་གཞི་བཟུང་གཞིས་ལུས་བོད་མི་ཚོས་བློས་གཏོང་བྱས་པ་དེ་དག་ཆུད་ཟོས་སུ་མི་འགྲོ་བ་བྱ་དགོས་པའི་ཐད་ལ་མུ་མཐུད་ནས་གསུང་དོན། ང་རང་ཚོ་བོད་མི་ཡོད་དོ་ཅོག་ག་བ་ལ་ཡོད་པ་ཡིན་ནའི་ཚང་མས་ཀྱིས་སྐྱབས་མགོན་རིན་པོ་ཆེའི་བཀའ་སློབ་སྙིང་བཅངས་ཀྱི་ཐོག་ནས་གཞིས་ལུས་རྒྱ་ཆེ་མང་ཚོགས་ཀྱི་བློས་གཏོང་དེ་གལ་ཏེ་ཆུད་ཟོས་མ་འགྲོ་བ་ཅིག་དང། ད་ལྟ་གོ་སྐབས་ཡོད་པ་དེ་གོ་སྐབས་དམ་འཛིན་གྱི་ཐོག་ནས་ཨ་ནི་ང་རང་ཚོས་ཀྱིས་ག་སོ་རའི་གནས་བབ་ག་བ་ལ་ཡོད་ནའི་བོད་ཀྱི་དཀའ་ངལ་དེ་ཨ་ནི་བཤད་ཐུབ་ཡས་ཀྱི་ཚང་མས་ཀྱིས་སྐད་ག་རེའི་ཐོག་ལ་བཤད་ཀྱི་ཡོད་པ་ཡིན་ནས་ཀྱིས་བཤད་ཡས་ཀྱི་གོ་སྐབས་ཅིག་ལེན་དགོས་རེད། དེ་ཡིན་དུས་ནས་དེ་འདྲའི་ཅིག་ལེན་རོགས་གནང་ཞེས་བྱས་ངས་ཞུ་ཡས་ཡིན་ཐུགས་རྗེ་གནང། དེ་བཞིན་ད་རེས་ཀྱི་འགྲེམས་སྟོན་འདིའི་ནང་ག་རེ་བྱས་ནས་སྐུ་ལུས་མེ་མཆོད་བཏང་བ། སྐུ་ལུས་མེ་མཆོད་གཏོང་མཁན་ཚོའི་འབོད་སྒྲ་གང་ཡིན་པ། རྒྱ་ནག་གཞུང་གིས་དེ་དག་ལ་སྡུག་སྦྱོང་ཇི་ལྟར་བཏང་ཡོད་པ་བཅས་ཀྱི་དོན་ཚན་གསུམ་གྱི་ཐོག་ནས། བོད་ནང་གི་ཛ་དྲག་ཀྱི་གནས་སྟངས་སྐད་རིགས་མི་འདྲ་བ་གསུམ་གྱི་ནང་སྒྲིག་གཤོམ་གནང་ཡོད་པ་རེད་འདུག་ལ། འདི་ཡང་འདི་ཚེས་ཉི་རྩ་བདུན་ནས་འགོ་ཚུགས་ཀྱིས་སྤྱི་ཟླ་གསུམ་པའི་ཚེས་བརྒྱད་བར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྒྲིག་གཤོམ་གནང་རྒྱུ་ཡིན་པ་མ་ཟད། དེའི་རྗེས་སུ་བོད་ཀྱི་འགྲེམས་སྟོན་ཁང་ལ་འདྲི་གཞུག་གནང་རྒྱུ་ཡིན་པ། འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་ཀྱིས་འགྲེལ་བརྗོད་གནང་བྱུང་བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་དབང་འདུས་ཡིན།
ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཝི་ཨོ་ཨེ་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། རྒྱ་ནག་གིས་དཀའ་ཚེགས་ཅན་གྱི་ཐག་གཅོད་ཁག་གཉིས་བྱེད་དགོས་པ་གཅིག་ནི་དཔལ་འབྱོར་འཕེལ་རྒྱས་དང་གཅིག་ཤོས་དེ་ནི་སྤྱི་དམངས་ཀྱི་གནས་ཚུལ་ཐོག་སྟངས་འཛིན་བྱེད་པ་དེ་ཆགས་ཀྱི་ཡོད་པ་རེད་ཅེས་ཨ་རིའི་གཞུང་ཚབ་མཆོག་གིས་གསུངས་པའི་གནས་ཚུལ་ཞིག་རྒྱལ་མཚན་ཚེ་རིང་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། རྒྱ་ནག་ལ་བཅའ་བཞུགས་ཨ་མི་རི་ཀའི་གཞུང་ཚབ་ཆེན་མོ Nicholas Burns ཡིས་རྒྱ་ནག་གི་གནད་དོན་དེ་ཨ་མི་རི་ཀའི་རྒྱལ་ཡོངས་བརྙན་འཕྲིན་ལས་ཁང CBS ཡི་བཅར་འདྲི་དང་ལེན་གནང་སྐབས་དེང་སྐབས་རྒྱ་ནག་ནི་དཀའ་ཚེགས་ཅན་གྱི་ཐག་གཅོད་ཁག་གཉིས་ཙམ་ཞིག་བྱེད་དགོས་ཀྱི་ཡོད་པ་གཅིག་ནི་དཔལ་འབྱོར་འཕེལ་རྒྱས་དང་གཅིག་ཤོས་དེ་ནི་སྤྱི་དམངས་ཀྱི་གནས་ཚུལ་གྱི་ཐོག་སྟངས་འཛིན་བྱེད་དགོས་པ་དེ་ཆགས་ཀྱི་ཡོད་རེད། རྒྱ་ནག་གིས་ཨ་མི་རི་ཀའི་བཟོ་ཚོང་ཁང་ཁག་གི་ཐོག་གནོན་སྡོམ་བྱེད་པའི་སྐབས་འདིར། ཨ་མི་རི་ཀའི་ཚོང་དོན་མ་འཇོག་ཡོང་ཐབས་བྱེད་ཀྱི་ཡོད་རེད། རྒྱ་ནག་ནང་འདས་པའི་ལོ་སུམ་ཅུ་ལྷག་ཙམ་གྱི་རིང་དཔལ་འབྱོར་འཕེལ་རྒྱས་ཧ་ཅང་གི་ཆེན་པོ་ཞིག་བྱུང་བཞིན་ཡོད་པ་དེ་བཞིན་དེང་སྐབས་མཐོང་རྒྱུ་མེད་པར་གྱུར་ནས་རྒྱ་ནག་ལ་དེང་སྐབས་དཀའ་ཚེགས་གཉིས་འཕྲད་བཞིན་ཡོད་པ་གཅིག་ནི། རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་ཀྱི་དོན། ཕྱི་རྒྱལ་གྱི་ཚོང་དོན་མ་འཇོག་བྱེད་མཁན་འགུག་རྒྱུ་ཐག་གཅོད་བྱེད་དགོས་ཀྱི་ཡོད་ཀྱང། དཀའ་ཚེགས་གཉིས་པ་དེ་ནི།

བསྒྱུར་བཅོས་བཏང་ནས་བསྒྱུར་བཅོས་དེའི་ཐོག་ནས་ཨ་མི་རི་ཀའི་བཟོ་ཚོང་ཁང་ལ་ལས་ཀ་བྱེད་མཁན་དང། ཨ་མི་རི་ཀའི་བཟོ་ཚོང་ཁང་ལ་མངོན་མེད་མ་འཇོག་བྱེད་མཁན་གྱི་རྒྱབ་ལྗོངས་ལ་ཞིབ་འཇུག་བྱེད་མཁན་ཚོར་གསང་མྱུལ་གྱི་ལས་དོན་བྱེད་ཀྱི་ཡོད་པའི་སྐྱོན་བརྗོད་ཀྱང་བྱེད་ཀྱི་ཡོད་རེད། རྒྱ་ནག་གཞུང་གིས་རང་ཉིད་ཀྱི་སྤྱི་འབངས་ཀྱི་གནས་ཚུལ་དང། རྒྱ་ནག་གི་བཟོ་ཚོང་ཁང་ཁག་གི་ཐོག་སྟངས་འཛིན་ཤིན་ཏུ་ཆེན་པོ་བྱེད་ཀྱི་ཡོད་པར་ངས་ངོས་འཛིན་བྱེད་ཀྱི་ཡོད། དེ་འདྲའི་སྟངས་འཛིན་དེ་ནི་རྒྱ་ནག་ནང་ཚོང་ལས་གཉེར་མཁན་ཨ་མི་རི་ཀའི་བཟོ་ཚོང་ཁང་ཁག་གི་དཀའ་ཚེགས་ཆེན་པོ་ཞིག་ཆགས་ཀྱི་ཡོད་རེད་ཅེས་ཀྱང་གསུངས་ཡོད་འདུག་སྔ་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་རྒྱ་ནག་གཞུང་གིས་རྒྱ་ནག་ནང་ཚོང་ལས་གཉེར་མཁན་ཨ་མི་རི་ཀའི་བཟོ་ཚོང་ཁང Mintz དང། Bain and Co ཐེ་བའི་ཕྱི་རྒྱལ་གྱི་བློ་འདྲི་ཡུལ་གྱི་བཟོ་ཚོང་ཁང་ཁག་ཅིག་གི་ཐོག་སྔོག་བཤེར་བྱས་པ་དང། ཨ་མི་རི་ཀའི་བཟོ་ཚོང་ཁང Mintz ལ་ལས་ཀ་བྱེད་མཁན་རྒྱ་མི་ལྔ་ཙམ་ཞིག་ཀྱང་འཛིན་བཟུང་བྱས་པ་མ་ཟད་པེ་ཅིན་ནང་ཡོད་པའི་བཟོ་ཚོང་ཁང་གི་ལས་ཁུངས་ཀྱི་ནང་དུ་ཡང་སྔ་ལོ་སྤྱི་ཟླ་གསུམ་པའི་ནང་སྔོག་བཤེར་བྱས་ཡོད་པ་རེད། སྔོག་བཤེར་དེ་ནི་རྒྱ་ནག་གི་གསང་བའི་ལས་དོན་ཐད་ཀྱི་ལྒང་ཕུ། སྔ་ལོ་ཨ་མི་རི་ཀའི་ས་ཐོག་ཏུ་སླེབས་པ་ཨ་མི་རི་ཀས་གཏོར་བཤིག་བཏང་ནས་ཕྱོགས་གཉིས་ཀྱི་འབྲེལ་ལམ་ཧ་ཅང་གི་སྡུག་པོ་ཞིག་ཏུ་གྱུར་བའི་སྐབས་དེར་ཡང་བྱུང་ཡོད་པ་རེད། ཡིན་ན་ཡང་རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་ཤུགས་ཇེ་དལ་དུ་ཕྱིན་པ་དང། རྒྱ་ནག་ནང་ཕྱི་རྒྱལ་གྱི་ཚོང་དོན་མ་འཇོག་བྱེད་མཁན་ཀྱང་ཤུགས་ཇེ་ཉུང་དུ་ཕྱིན་ནས། རྒྱ་ནག་དང་ཨ་མི་རི་ཀའི་འབྲེལ་ལམ་ཡར་རྒྱས་གཏོང་རྒྱུའི་དོན། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་སྔ་ལོ་སྤྱི་ཟླ་བཅུ་གཉིས་པའི་ནང་ཨ་རིའི་གྲོང་ཁྱེར San Francisco ནང་འཚོགས་པའི APEC གི་ཆེས་མཐོའི་ཚོགས་འདུར་ཡོང་སྟེ་སྲིད་འཛིན་ཇོ་བྷའི་ཌན་མཆོག་དང་མཇལ་འཕྲད་ཞུས་ཡོད་པ་རེད། རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་ཤུགས་ཇེ་དལ་དུ་ཕྱིན་ནས་དེང་སྐབས་རྒྱ་ནག་ནི་ཕྱི་རྒྱལ་གྱི་ཚོང་དོན་མ་འཇོག་བྱེད་མཁན་འགུག་ཐབས་བྱེད་དགོས་པའི་གནས་སྟངས་ཤིག་ཏུ་ཡང་གྱུར་ཡོད་འདུག་ཡང་གཞུང་ཚབ་ཆེན་མོ་བཱན་སི་ཡིས་དེང་སྐབས་རྒྱ་ནག་གཞུང་གིས་ཕན་ཚུན་འགལ་ཟླར་འགྱུར་བའི་སྲིད་ཇུས་ལག་བསྟར་བྱེད་བཞིན་ཡོད་པར་བརྟེན་ནས་རྒྱ་ནག་ནང་ཚོང་དོན་མ་འཇོག་བྱེད་མཁན་རྣམས་ནི་སྐྲག་ནས་རྒྱ་ནག་ནས་ཁ་བྲལ་དགོས་པའི་གནས་སྟངས་ཆགས་ཀྱི་ཡོད་རེད། ཕྱོགས་གཅིག་ནས་རྒྱ་ནག་གཞུང་གིས་ག་རེ་བརྗོད་ཀྱི་ཡོད་རེད་ཅེ་ན། ང་ཚོ་ནི་ཨ་རི་དང་རྒྱལ་ཁབ་གཞན་ལ་ཚོང་ལས་སྒོ་དབྱེ་ཡོད་པ་ཞིག་ཡིན་ལུགས་བརྗོད་ཀྱི་ཡོད་པ་དང་ཡང་ཕྱོགས་གཞན་ཞིག་ནས། སྔ་ལོ་སྤྱི་ཟླ་གསུམ་པ་ནས་བཟུང། རྒྱ་ནག་ནང་ཡོད་པའི་ཨ་མི་རི་ཀའི་བཟོ་ཚོང་ཁང་ཁག་དྲུག་ནས་བདུན་ཙམ་གྱི་ལས་ཁུངས་ཀྱི་ནང་དཔུང་འཇུག་གི་སྔོག་བཤེར་བྱས་ཡོད་རེད་ཅེས་གསུངས་ཡོད་འདུག་གོང་ཞུས་ཀྱི་གནས་ཚུལ་དེ་བཞིན་ཕྱོགས་སྒྲིག་དང་ཕབ་སྒྱུར་སྙན་སྒྲོན་ཞུ་མཁན་རྒྱལ་མཚན་ཆོས་གྲགས་ཡིན།
ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཝི་ཨོ་ཨེ་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་ལྔ་ཉིན་བདུན་རེའི་གསར་འགྱུར་དུས་དེབ་ཀྱིས་སྤེལ་བའི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་འཛམ་གླིང་གི་ཕྱི་འབྲེལ་བསྡུར་གྲངས་ཞེས་པའི་སྙན་ཐོ་ཞིག་ལས་དེང་སྐབས་རྒྱ་ནག་ནི་འཛམ་གླིང་ཐོག་ཕྱི་འབྲེལ་འཐབ་ཇུས་ལ་མཁས་ཤོས་ཀྱི་རྒྱལ་ཁབ་ཆགས་ཡོད་ཚུལ་བརྗོད་ཡོད་པའི་སྐོར་ཕུན་ཚོགས་ལྷུན་གྲུབ་ལགས་ཀྱིས་སྙན་སྒྲོན་ཞུས་གནང་རེད།
སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་ལྔ་ཡི་ཉིན་བདུན་རེའི་གསར་འགྱུར་དུས་དེབ་ཀྱིས་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་འཛམ་གླིང་གི་ཕྱི་འབྲེལ་བསྡུར་གྲངས་ཞེས་པའི་སྙན་ཐོ་ཞིག་འདོན་སྤེལ་བྱས་ཡོད་པ་དེ་ཡི་ནང། དེང་སྐབས་རྒྱ་ནག་ནི་ཨ་མེ་རི་ཁའི་ཕྱི་འབྲེལ་གྱི་གནས་ཚད་ལས་ཀྱང་བརྒལ་ནས་འཛམ་གླིང་ཐོག་ཕྱི་འབྲེལ་གྱི་འཐབ་ཇུས་ལ་མཁས་ཤོས་དང་ཕྱི་འབྲེལ་སྐོར་གྱི་ལས་གནས་མང་ཤོས་བཙུགས་ཡོད་པའི་རྒྱལ་ཁབ་ཨང་དང་པོ་དེ་ཆགས་ཡོད་པ་དང། རྒྱ་ནག་གིས་འཛམ་གླིང་ལ་ཐེབས་པའི་ཤུགས་རྐྱེན་དེ་ནི་ཨ་མེ་རི་ཁ་ལས་ཁྱབ་རྒྱ་ཆེ་བ་ཡིན་ལུགས་ཞེས་གསལ་སྟོན་བྱས་འདུག། དོན་དམ་དུ་རྒྱ་ནག་ལ་ཁྱབ་ཁོངས་འགའ་ཤས་ཀྱི་ནང་ལ་སྔོན་ཐོན་ཆགས་ཡོད་པའི་བཟོ་ལྟ་ཅུང་ཟད་ཡོད་མོད། འོན་ཀྱང་སྙན་ཐོ་དེའི་ནང་ལ་རྒྱ་ནག་པེ་ཅིན་གཞུང་གིས་ཨ་རི་ཡི Washington གཞུང་དང་ས་ཁམས་ཆབ་སྲིད་ཀྱི་འགྲན་རྩོད་རྣོ་ངར་ཆེ་རུ་ཕྱིན་པའི་གནས་སྟངས་ཀྱི་འོག་ནས། རྒྱ་ནག་གིས་སོ་སོ་ཡི་ཤུགས་རྐྱེན་རྒྱ་སྐྱེད་བྱེད་ཐབས་ལ་ཧུར་བརྩོན་བྱེད་བཞིན་པ་དེའི་ཐད་ནན་བརྗོད་བྱས་ཡོད་པ་ཙམ་ཡིན་པ་རེད། ལོ་ཡི་ཉམས་ཞིབ་ཁང་གིས་བཏོན་པའི་ཉིས་སྟོང་ཉི་ཤུ་རྩ་ལྔ་ལོ་ཡི་གོ་ལའི་ཁྱོན་ཡོངས་ཀྱི་ཕྱི་འབྲེལ་ཐད་ཀྱི་བསྡུར་གྲངས་དེ་རེས་གཟའ་ཉི་མའི་ཉིན་ལ་ཁྱབ་བསྒྲགས་རྒྱ་ཆེར་ཡོད་པ་དང་རྒྱལ་ཁབ་དང་ས་གནས་ཁག་དྲུག་ཅུ་རེ་དྲུག་ལ་གཞི་བཅོལ་ནས་གོ་ལའི་ཁྱོན་ཡོངས་སུ་ཕྱི་འབྲེལ་གྱི་ལས་གནས་ཀྱི་གྲངས་འབོར་གྱི་ཐོག་ནས་རྒྱལ་ཁབ་དང་ས་གནས་དེ་དག་བར་ལ་བང་རིམ་བསྒྲིགས་ཡོད་པ་ཞིག་ཡིན་པ་རེད། བང་རིམ་དེའི་ནང་ལ་རྒྱ་ནག་ལ་ཕྱི་འབྲེལ་མི་སྣའི་ལས་གནས་ས་མིག་ཉིས་བརྒྱ་བདུན་ཅུ་དོན་བཞི་ཡོད་པས་ཨང་དྲག་ཤོས་དང་དེའི་རྗེས་སུ་ཨ་མི་རི་ཀ་ལ་ལས་གནས་ས་མིག་ཉིས་བརྒྱ་དང་བདུན་ཅུ་དོན་གཅིག་ཡོད་པ་གསལ་སྟོན་བྱས་ཡོད་པ་རེད། དེའི་ཐད་ལ་ལོ་ཡི་ཉམས་ཞིབ་ཁང་གི་མི་མང་གི་འདོད་བློ་དང་ཕྱི་འབྲེལ་སྲིད་ཇུས་ཐད་ཀྱི་ལས་གཞི་ཡི་འགན་འཛིན་རཱ་ཡན་ནི་ལཱམ་ལགས་ཀྱིས་གསལ་བསྒྲགས་ཤིག་ལས། ཕྱི་འབྲེལ་ནི་ཤུགས་རྐྱེན་ཡོད་མེད་ཀྱི་ཚད་གཞི་ཞིག་ཡིན་པའི་ཆ་ནས་ནམ་རྒྱུན་མི་ཚོ་ཡིས་སྣང་ཆུང་གཏོང་གི་ཡོད་པ་རེད། ཡིན་ན་ཡང་རྒྱལ་ཁབ་ཀྱི་འཛིན་སྐྱོང་གི་ཐབས་ལམ་ནང་ནས་གལ་འགངས་ཆེ་ཤོས་ཤིག་རེད། གོ་ལའི་ཁྱོན་ཡོངས་ཀྱི་ཕྱི་འབྲེལ་གྱི་བསྡུར་གྲངས་ནས་གསལ་བ་ལྟར་ན། རྒྱལ་ཁབ་སོ་སོ་ཡི་འཛིན་སྐྱོང་གཞུང་གི་ངོས་ནས་མུ་མཐུད་ནས་ཕྱི་འབྲེལ་ཐད་ལ་མ་དངུལ་ནར་གཏོང་བྱས་ཏེ་ནུས་ཤུགས་འདོན་སྤེལ་གྱི་ཁེ་ཕན་སྒྲུབ་ཐབས་བྱེད་བཞིན་པ་རེད་ཅེས་དང་ཁོང་གིས་ཨ་མེ་རི་ཀ་དང་རྒྱ་ནག་གཉིས་བར་གྱི་འགྲན་རྩོད་དེ་རྒྱལ་ཁབ་ཆེན་པོ་གཉིས་བར་གྱི་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་འབྲེལ་གྱི་བང་རིམ་ཨང་དང་གཉིས་ནང་ལ་མངོན་ཡོད་པ་དང།

དེ་ལྟར་ནའང་ཐའེ་ཝན་གྱི་གནད་དོན་ནི་རྒྱལ་ཁབ་ཆེན་པོ་དེ་གཉིས་བར་གྱི་རྩོད་གཞི་ཆེ་ཤོས་ཤིག་ཡིན་པ་དང། པེ་ཅིན་གྱིས་ཁྲིམས་འགོ་རང་བཙན་གྱི་གླིང་ཕྲན་དེ་སོ་སོ་ཡི་མངའ་ཁོངས་ཉིད་དུ་འགྲེལ་བརྗོད་བྱེད་བཞིན་པར་མ་ཟད། ཕྱི་སྲིད་དང་དམག་དོན་གྱི་ཐོག་ནས་ཕྱིར་འཕྲོག་རྒྱུ་ཡིན་པའི་དམ་བཅའ་བྱེད་ཀྱི་ཡོད་པ་རེད། དེ་བཞིན་ཝ་ཤིང་ཏོན་གྱི་ངོས་ནས་ཁྲིམས་འགོ་རང་བཙན་ཡིན་པའི་ཐའེ་ཝན་ལ་སྲིད་དོན་གྱི་རྒྱབ་སྐྱོར་བྱ་རྒྱུ་དེ་ཇེ་མང་ནས་ཇེ་མང་ཡིན་པ་རེད། ཉིས་སྟོང་ཉི་ཤུ་རྩ་བཞིའི་ལོ་ཡི་གོ་ལའི་ཕྱོགས་ཡོངས་ཀྱི་ཕྱི་འབྲེལ་གྱི་བསྡུར་གྲངས་སྙན་ཐོ་ལས་གསལ་པོར་འཁོད་ཡོད་པ་ཞིག་ལ་རྒྱ་ནག་གིས་ཐའེ་ཝན་གཞུང་གི་རྒྱལ་སྤྱི་ཡི་འབྲེལ་ལམ་གཅོད་ཐབས་བྱས་ཡོད་ཅིང་སྙན་ཐོ་དེ་ལས་ཐའེ་ཝན་ནི་ཨང་རིམ་སུམ་ཅུ་སོ་གསུམ་གྱི་ནང་ལ་སླེབས་ཀྱི་ཡོད་ཅིང་ཐའེ་ཝན་ལ་གོ་ལའི་ཕྱོགས་ཡོངས་སུ་དོན་གཅོད་ཁང་བརྒྱ་དང་བཅུ་ཐམ་པ་ཡོད་པ་དེ་དག་མང་ཆེ་ཤོས་ཕྱི་འབྲེལ་གྱི་སྐུ་ཚབ་ཏུ་ངོས་འཛིན་གསལ་པོ་མེད་པ་ཤ་སྟག་ཡིན་པ་རེད། གོང་ཞུས་ཀྱི་གནས་ཚུལ་དེ་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་ཕུན་ཚོགས་དོན་གྲུབ་ཡིན།
ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས VOA ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ནུབ་བྱང་རྒྱ་མཚོའི་སྤྱི་ཆིངས་སྒྲིག་འཛུགས་ཀྱི་ཚོགས་ཁོངས་རྒྱལ་ཁབ་ཧང་ག་རི་ཡི་གྲོས་ཚོགས་ནས་སུའི་ཏན། ནུབ་བྱང་རྒྱ་མཚོའི་སྤྱི་ཆིངས་སྒྲིག་འཛུགས་ཀྱི་ཁོངས་མིར་དངོས་སུ་ཞུགས་རྒྱུར་ཆོག་མཆན་སྤྲད་ཡོད་པའི་གནས་ཚུལ་ཞིག་དཀོན་མཆོག་དོན་གྲུབ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
ཧང་གྷི་རིའི་གྲོས་ཚོགས་ཀྱིས་གཟའ་ཟླ་བའི་ཉིན། སི་ཝི་ཏྲིན་བྱང་ཆིངས་ཀྱི་ཁོངས་སུ་ཞུགས་འདོད་ཀྱི་སྙན་ཞུ་ལ་ཆོག་མཆན་སྤྲད་ཅིང། དུས་ཡུན་ཟླ་བ་བཅོ་བརྒྱད་ཀྱི་རིང་ནར་འགྱངས་སུ་ལུས་པའི་སྙན་ཞུ་གི་བརྒྱུད་རིམ་དེ་ཡོངས་སུ་མཇུག་བསྒྲིལ་འདུག་ནུབ་ཕྱོགས་ཀྱི་དམག་དོན་མཉམ་འབྲེལ་སྒྲིག་འཛུགས་ནས་ཚོགས་ཁོངས་རྒྱ་བསྐྱེད་བཞིན་པ་འདི་ནི་འདས་པའི་ལོ་ངོ་གཉིས་རིང་གི་ཨུ་རུ་སུས་ཡུག་ཁི་རན་ལ་བཙན་འཛུལ་གྱི་དམག་འཁྲུག་བསླངས་པར་ལན་འདེབས་བྱས་པ་ཞིག་རེད། སི་ཝི་ཏྲིན་ནི་བྱང་ཆིངས་ཀྱི་ཁོངས་གཏོགས་རྒྱལ་ཁབ་ཨང་རིམ་སུམ་ཅུ་སོ་གཉིས་པར་གྱུར་ཅིང་ན་ནིང་ཧྥིན་ལན་ཀྲི་ཡང་བྱང་ཆིངས་ཀྱི་ཁོངས་སུ་ཚུད་ཡོད་པ་རེད། བྱང་ཆིངས་ཅེས་པའི་དམག་དོན་སྒྲིག་འཛུགས་འདིའི་ཁོངས་སུ་གསར་དུ་ཞུགས་མཁན་ཡིན་ཚེ་རྒྱལ་ཁབ་དེ་ཞུགས་ཆོག་མིན་ལ་ཚོགས་ཁོངས་རྒྱལ་ཁབ་ཡོངས་ནས་མོས་མཐུན་བྱེད་དགོས་ཀྱང། ཧང་གྷི་རི་རྒྱལ་ཁབ་ནི་སི་ཝི་ཏྲིན་བྱང་ཆིངས་ཀྱི་ཁོངས་སུ་ཞུགས་རྒྱུར་ཆོག་མཆན་སྤྲད་མེད་པའི་རྒྱལ་ཁབ་མཐའ་མ་དེ་ཡིན་ཞིང་ཁ་སང་གཞི་ནས་ཆོག་མཆན་སྤྲད་པ་རེད། ཧང་གྷི་རི་གི་སྲིད་བློན། ཝི་ཀི་ཏྲོ་ཨོར་སྦན་ནི་ཆབ་སྲིད་ཀྱི་ལངས་ཕྱོགས་གཡས་ཕྱོགས་ཡིན་པའི་མི་རིགས་རིང་ལུགས་པ་ཞིག་ཡིན་ཞིང། ཨུ་རུ་སུ་དང་འབྲེལ་ལམ་ཡག་པོ་འཛིན་མཁན་ཞིག་རེད། ཁོས་དེ་སྔོན་སི་ཝི་ཏྲིན་གྱི་ཆབ་སྲིད་པས་དེའི་ཧང་གི་རི་གི་དམངས་གཙོའི་ལམ་ལུགས་ལ་སྐྱོན་བརྗོད་བྱས་པ་ཡིས་རྒྱལ་ཁབ་གཉིས་བར་གྱི་འབྲེལ་ལམ་ལ་ཤུགས་རྐྱེན་ཆེན་པོ་ཐེབས་ཡོད་པ་དང་ཁོ་ཚོའི་སྲིད་དོན་ཚོགས་པའི་གྲོས་ཚོགས་འཐུས་མིས་སི་ཝི་ཏྲིན་བྱང་ཆིངས་ཀྱི་ཁོངས་སུ་ཞུགས་རྒྱུར་མོས་མཐུན་བྱེད་ཀྱི་མེད་ཅེས་བཤད་མྱོང་བ་རེད། ཡིན་ན་ཡང་སི་ཝི་ཏྲིན་གྱི་སྲིད་བློན། Kristersson། བདུན་ཕྲག་སྔོན་མའི་གཟའ་པ་སངས་ཀྱི་ཉིན་ཧང་གི་རི་གི་རྒྱལ་ས་རུ་ཧང་གི་རི་གི་སྲིད་བློན་ཨོར་བིན་དང་ཐུག་འཕྲད་ཀྱིས་གྲོས་མོལ་བྱས་འདུག་འདས་པའི་ཟླ་བ་ཁ་ཤས་ཀྱི་རིང་ལ་ཕྱི་འབྲེལ་ཐད་ཀྱི་འགལ་ཟླ་བྱུང་བའི་རྗེས་ལ་ཐ་མར་མོས་མཐུན་བྱས་པ་ཞིག་རེད། དེ་ཡང་རྒྱལ་ཁབ་འདི་གཉིས་ཀྱི་འགོ་ཁྲིད་ཐུག་འཕྲད་གྲོས་མོལ་བྱས་པའི་རྗེས་ལ་ཕྱོགས་གཉིས་བར་རྒྱལ་སྲུང་ཐོན་ལས་ཐད་ཀྱི་གྲོས་མཐུན་བཞག་ཡོད་པའི་གསལ་བསྒྲགས་སྤེལ་ཅིང། གྲོས་མཐུན་དེའི་ནང་དུ་ཧང་གྷི་རི་ཡིས་སི་ཝི་ཏྲིན་གྱིས་བཟོས་པའི་དམག་འཐབ་གནམ་གྲུ་བཞི་ཉོ་རྒྱུ་སོགས་ཚུད་འདུག་ལ། སྲིད་བློན་ཨོར་བིན་གྱིས་གསར་དུ་ཉོས་པའི་དམག་འཐབ་གནམ་གྲུ་འདི་དག་གིས་ཧང་གྷི་རིའི་དམག་དོན་ནུས་ཤུགས་སྔར་ལས་ཤུགས་ཆེ་རུ་གཏོང་ངེས་པ་དང། མ་འོངས་པར་བྱང་ཆིངས་ཚོགས་ཁོངས་རྒྱལ་ཁབ་གཞན་དང་མཉམ་དུ་དམག་དོན་སྒྲུབ་རྒྱུའི་ནུས་ཤུགས་ཡང་ཡར་རྒྱས་སུ་བཏང་ཡོད་པར་བཤད་འདུག་བྱང་ཆིངས་ཀྱི་དྲུང་ཆེ། Stoltenberg། ཡིས་སི་ཝི་ཌེན་སྒྲིག་འཛུགས་འདིའི་ཁོངས་སུ་ཞུགས་པ་ཡིས་ང་ཚོ་ཚང་མ་སྔར་ལས་སྟོབས་ལྡན་དང་སྔར་ལས་བདེ་འཇགས་སུ་གྱུར་བ་རེད་ཅེས་བཤད་འདུག་ལ། འཛམ་གླིང་འཁྲུག་ཆེན་གཉིས་པ་མཇུག་བསྒྲིལ་བའི་སྐབས་སུ་གཏན་འབེབས་བྱས་པའི་བྱང་ཆིངས་ཀྱི་སྒྲིག་སྲོལ་ལྟར་ན། བྱང་ཆིངས་ཚོགས་ཁོངས་རྒྱལ་ཁབ་གང་རུང་ལ་དམག་གིས་ཚུར་རྒོལ་བྱས་ཚེ་སྒྲིག་འཛུགས་འདིའི་ཁོངས་ཀྱི་རྒྱལ་ཁབ་ཡོངས་ནས་ཕན་ཚུན་བར་སྲུང་སྐྱོབ་བྱ་རྒྱུའི་འགན་འཁུར་ཡོད་པར་འཁོད་ཡོད་ལ། སྒྲིག་སྲོལ་དེ་ལྟར་ལག་བསྟར་བྱས་པ་ནི་སྤྱི་ལོ་ཉིས་སྟོང་གཅིག་གི་ལོ་རུ་ཡིན་ཏེ། ལོ་དེའི་སྤྱི་ཟླ་དགུ་བའི་ཚེས་བཅུ་གཅིག་གི་ཉིན་འཇིགས་སྐུལ་དྲག་སྤྱོད་པའི་སྒྲིག་འཛུགས་ཀྱིས་དམངས་སྤྱོད་གནམ་གྲུ་སྤྱད་ནས་ཨ་རིའི་ནང་གཏོར་རྒོལ་གྱིས་མི་སུམ་སྟོང་ལྷག་རྐྱེན་འདས་སུ་ཕྱིན་ཅིང། དེའི་རྗེས་སུ་ཨ་རིས་ཨབ་གྷ་ནི་སི་ཐན་དུ་ཕར་རྒོལ་གྱིས་འཇིགས་སྐུལ་དྲག་སྤྱོད་པའི་སྒྲིག་འཛུགས་གཏོར་རྒྱུའི་དམག་འཁྲུག་རྒྱག་པའི་སྐབས་ཡིན་པ་རེད། ཡིན་ན་ཡང་ད་ལོར་ཨ་རིའི་སྤྱི་མཐུན་སྲིད་དོན་ཚོགས་པའི་སྲིད་འཛིན་འོས་མི་རུ་གྱུར་སྲིད་པའི་སྲིད་འཛིན་ཟུར་པ Trump སྲིད་འཛིན་ཆགས་ཚེ་མི་རྣམས་ཀྱིས་ཨ་རི་དང་བྱང་ཆིངས་བར་གྱི་འབྲེལ་བ་ཇི་ལྟ་བུ་ཞིག་ཏུ་འགྱུར་མིན་ལ་དོགས་པ་སྣ་ཚོགས་བྱེད་ཀྱི་ཡོད་པ་རེད། དེ་སྔོན Trump སྲིད་འཛིན་ཡིན་པའི་སྐབས་སུ་དུས་རྒྱུན་དུ་བྱང་ཆིངས་ཁོངས་ཀྱི་རྒྱལ་ཁབ་དག་གིས་ལོ་རེའི GDP གི་བརྒྱ་ཆ་གི་གཉིས་དེ་དམག་དོན་སྲུང་སྐྱོབ་ཀྱི་ཆེད་དུ་གཏོང་དགོས་པའི་སྒྲིག་སྲོལ་བརྩི་སྲུང་བྱེད་ཀྱི་མི་འདུག་ཅེས་སྐྱོན་བརྗོད་བྱས་ཡོད་ལ། དེ་སྔ་ཨ་རི་དང། ཕོ་ལན་ཌི་གཙོ་བྱས་པའི་རྒྱལ་ཁབ་བཅུ་གཅིག་གིས་སྒྲིག་སྲོལ་དེ་བརྩི་བཞིན་ཡོད་ལ་ད་ལོར་གྲངས་ཀ་དེ་རྒྱལ་ཁབ་བཅོ་བརྒྱད་ལ་འཕར་སྲིད་པའི་ཚོད་དཔག་བྱས་འདུག།
ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས VOA ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཐེངས་འདིའི་ཁྲིམས་དང་རང་དབང་གི་བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མིན་བརྗོད་པའི་ལེ་ཚན་ནང་རྒྱ་དམར་གྱི་ལོ་རྒྱུས་ཡིག་ཆ་ལ་ལོག་འགྲེལ་བྱས་པའི་ནང་མིང་བཙན་རྒྱལ་ལ་དབང་ཆ་མེད་པའི་དཔེ་མཚོན་ངོ་མ་ཟེར་བའི་བརྗོད་བྱ་ངོ་སྤྲོད་དང་མིང་བཙན་རྒྱལ་ལ་བོད་པར་ཆོ་ལོ་སྤྲད་པའི་གོ་རིམ་ལས་མིང་བཙན་རྒྱལ་ལ་བོད་དུ་དབང་ཆ་མེད་པའི་དཔེ་མཚོན་གཞན་སྐོར་བོད་དང་རྒྱ་ནག་གི་ལོ་རྒྱུས་ཉམས་ཞིབ་པ་དང་གནད་དོན་དཔྱད་ཞིབ་པ་སངས་རྒྱས་སྐྱབས་ལགས་དང་ནམ་མཁའ་བསྟན་འཛིན་ལགས་བར་གླེང་མོལ་གནང་བ་དེ་གསན་རོགས་གནང། ད་ལྟ་ནི་ཁྲིམས་དང་རང་དབང་གི་བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མིན་བརྗོད་པའི་ལེ་ཚན་རྒྱང་བསྲིང་ཞུ་རྒྱུའི་དུས་ཚོད་ཡིན་པ་རེད། ང་ནམ་མཁའ་བསྟན་འཛིན་ཡིན། རྒྱ་ཆེའི་གསན་གཟིགས་གནང་མཁན་ཚང་མར་འཚམས་འདྲི་ཞུ་རྒྱུ་དང་འདི་ག VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁྲིམས་དང་རང་དབང་ལེ་ཚན་གྱི་བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མིན་བརྗོད་པའི་ལེ་ཚན་སྔོན་མའི་ནང་རྒྱང་སྲིང་ཞུས་པའི་ནང་ལ་ཡ་གཙུག་ལག་སློབ་དཔོན་ཧོང་ཞང་ལུའང་གིས་གོང་ཞུས་བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མིན་བརྗོད་པའི་དཔེ་དེབ་རྩོམ་སྒྲིག་གནང་བའི་ནང་ལ་ཡ་མིང་བཙན་རྒྱལ་སྲིད་གཞུང་གིས་བོད་ཡུལ་དུ་ཨ་ནི་ཅི་ཞིང་ཆེན་རིམ་པའི་སྲིད་འཛིན་ས་ཁུལ་བཙུགས་ཡོད་མེད་སྐོར་དང་རྒྱ་དམར་གཞུང་གིས་ལོ་རྒྱུས་ཡིག་ཆ་ལ་ཨ་ནི་ཅི་ལོག་འགྲེལ་བྱས་པའི་ནང་ལ་ཡ་མིང་བཙན་རྒྱལ་གྱིས་བོད་ཁུལ་དུ་དབང་ཆ་མེད་པའི་དཔེ་མཚོན་ངོ་མ་ཟེར་བ། དེ་ག་ནང་བཞིན་གྱི་མིང་བཙན་རྒྱལ་གྱིས་བོད་པ་ར་ཡང་གཅིག་དེ་རང་གི་ཆོ་ལོ་སྤྲད་པའི་གོ་རིམ་ལས་དོན་དངོས་སུ་བོད་ཐོག་ལ་ཡང་དབང་སྒྱུར་གྱི་གནས་ཚུལ་མེད་པ་དེ་འདྲ་སོགས་ལྟར་གནད་དོན་མང་པོ་ཞིག་གིས་ང་ཚོས་ལོ་རྒྱུས་ཐོག་ནས་ཡང་ངོ་སྤྲོད་ཞུས་པ་དང་མཐའ་སྡོམ་ཞིག་བསྐྱོན་པ་ཡིན་ན་མིང་བཙན་རྒྱལ་གྱིས་བོད་ལ་ཆོ་ལོ་སྤྲད་ཟེར་བ་འདི་ཤོག་བུ་གཅིག་གིས་སྟོང་པ་གཅིག་གིས་ཏེ་ནུས་པ་མེད་པ་ཅིག་འདི་སྐོར་ལ་ཡང་མི་སྤེལ་ན་དཔྱད་ཞུ། བོད་དང་རྒྱ་ནག་གི་ལོ་རྒྱུས་སྐོར་ཉམས་ཞིབ་པ་དང་གནད་དོན་དཔྱད་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་ངོ་སྤྲོད་དང་གསལ་བརྗོད་གནང་ཡོད་པ་རེད། ཨ་ཐོག་མ་དེ་ལ་ཡ། བོད་དང་རྒྱ་ནག་གི་ལོ་རྒྱུས་སྐོར་ཉམས་ཞིབ་པ་དང་གནད་དོན་དཔྱད་ཞིབ་པ་སངས་རྒྱས་སྐྱབས་ལགས་བཀྲ་ཤིས་བདེ་ལེགས། ཨོ་གསན་གཟིགས་གནང་མཁན་ཚང་མ་བཀྲ་ཤིས་བདེ་ལེགས་བྱས། ད་འདས་པའི་ལེ་ཚན་མང་པོ་ནང་ལ་ཡ་ང་ཚོའི་བྱུང་རབས་རེད་ལོ་རྒྱུས་ནང་ལ་གསལ་བའི་གི་ཆོ་ལོ་དང་འབྲེལ་བའི་གོ་གནས་སྐོར་ལ་ཡ་གནས་ཚུལ་དང་མཐའ་སྡོམ་དང་ལོ་རྒྱུས་ཐོག་ནས་ཡ་ད་ང་ཚོ་གི་ངོ་སྤྲོད་དང་གསལ་བཤད་གནང་བ་རེད་ད་ཡིན་པས་ན་ད་འདས་ཕྱི་དང་ལོ་རྒྱུས་དང་ཡིག་ཆ་ནང་ལ་ཡ་བྱུང་རབས་ནང་ལ་ཡ་གཅིག་ཆོ་ལོ་ཟེར་བ་དང

དེ་ནི་སྒང་ལ་ད་ད་རེས་ངོ་སྤྲོད་བྱས་དེ། འདི་ནང་ལ་དཔེ་མཚོན་གཅིག་རེད་ད་དཔེ་མཚོན་དེ། ཡིག་ཆ་ཡོང་ཁུངས་དེ་མིང་གི་ལོ་རྒྱུས་དེབ་ཐེར་ཟེར་ཡ་དེ་བམ་པོ་སུམ་བརྒྱ་སུམ་ཅུ་སོ་གཅིག་མཛད་རྣམ་ཉིས་བརྒྱ་བཅུ་དགུའི་ནང་ལོགས་གི་ནུབ་ཡུལ་གསུམ་པ་ཟེར་ཡ་གི་དེའི་ནང་རེད་དེའི་གི་ཤོག་གྲངས་བརྒྱད་སྟོང་ལྔ་བརྒྱ་བདུན་ཅུ་དོན་གཉིས་ནས་བརྒྱད་སྟོང་ལྔ་བརྒྱ་བདུན་ཅུ་དོན་གསུམ་བར་རོལ་དུ་བསླེབས་ཡོད་པའི་བརྗོད་བྱ་གཅིག་རེད་ད་དེ། བསྡུས་ཏེ་ཅིག་ཞུས་ཡ་ན་དེ་རེད་ད་བོད་གི་བླ་མ་ཁོ་རང་ཚོ་ཟེར་ཡ་གི་ཏ་པའོ་ཧྥ་ཝང་ཟེར་ཡ་དེ་རེད་ད་ཀརྨ་པ་སྐུ་ཕྲེང་ལྔ་པ་དེ་བཞིན་གཤེགས་པ། སྤྱི་ལོ་ཆིག་སྟོང་བཞི་བརྒྱ་བཅུ་མེད་དྲུག་གི་ལོ་ལ་ནི་མིང་རྒྱལ་རབས་ཀྱི་གདན་འདྲེན་བྱས་ད་གདན་འདྲེན་བྱས་ནི་ནི་ཁོ་རང་ལ་ད་བླ་མ་ཕེབས་པ་ཡིན་ཙང་ཨ་འདྲ་ཕེབས་དེ་ད་ལེགས་སྐྱེས་ན་ད་ང་ཚོ་ང་ཚོ་ད་འབུལ་བ་ལབ་ཀྱི་རེད་པ་ད་འབུལ་བ་ཞེ་པོ་ཡོད་ཡ་ཡོ་དེའི་སྐོར་རེད་ད་དཔེ་ན་གསེར་དཀར་པོ་སྲང་ཟེར་གྱི་རེད་པ་ད་ག་ཚོད་དང་ཨ་ནི་དེ་ནི་དཔེ་དེ་གསེར་དཀར་པོ་གསེར་དཀར་པོ་ད་ཞེ་པོ་འདུག་དེའི་དཔེ་མཚོན་དེ་གཅིག་བྱས་ཡང་ཁོ་རང། ད་བླ་མ་ཡིན་ཙང་ཨ་ནི་དེ་འདྲར་གྱུར་པ་ཕུལ་བ་མ་ཚད་ཨ་ནི་ཁོ་རང་གི་བཤད་ཁྲི་ཞབས་ཕྱི་བྱེད་མཁན་གྱི་ཨ་ནི་འཁོར་ན་ཡོད་ཡག་གི་དེ་ཚོ་ལ་ཡང་གསོལ་རས་མང་པོ་གནང་ཡ་དེས་བྱས་དེ་ནས་ད་ཁོ་རང་ཨ་ནི་རྒྱལ་པོའི་ཆེད་དུ་ཞབས་བརྟན་བྱེད་ཡ་བའི་ཆེད་དུ་ཡང་ཁོ་རང་ལ་དངུལ་མང་པོ་འབོར་ཆེན་དེ་འདྲ་ཕུལ་ཨ་ནི་ཁོ་རང་གི་ག་རེ་གསོལ་རས་ཞབས་ཕྱི་དེ་ཚོའི་ནང་ལོགས་ལ་ད་ནི་ད་ལྟ་གོ་ཧྲི་ཟེར་ཡ་ད་གོ་ཧྲི་ཟེར་ཡ་དེ་ང་ཚོ་བླ་མ་ནང་ལོགས་ནས་ཁ་སང་དེ་རིང་ཡོད་ཡ་དེ་ད་རྒྱལ་ཚབ་རིན་པོ་ཆེ་ཟེར་ཡ་ཀརྨ་བཀའ་བརྒྱུད་རྒྱལ་ཚབ་རིན་པོ་ཆེ་གོ་ཧྲི་ཟེར་ཡ་དེ་རེད་བ་དེ་ཡི་གོ་གནས་དེ་འདྲ་བའི་གོ་གནས་སྤྲད་བྱས་དང་དེ་ནས་དངུལ་དཀར་པོའི་གསོལ་རས་གནང་བ་དེ་འདྲ་མ་ཚད་ཨ་ནི་ཁོ་རང་ལ་དཔེ་དེ་དངུལ་གི་གྲངས་ཀ་དེ་འདྲ་མང་པོ་ཅིག་བྲིས་འདུག་ད་དེ་ཚོ་ཁྲིགས་ཅིག་ཀློག་དུས་ན་དཔེ་འབོར་ཆེན་པོ་རེད་ཤག་གསེར་དང་དངུལ་དང་དེ་འདྲ་མང་པོ་ཅིག་ཕུལ་ཡོད་ཡ་གི་དཔེ་མཚོན་དེ་རེད། ད་དེ་འདི་སྒང་ལ་ད་འདི་ནི། མིང་རྒྱལ་རབས་ཀྱི་འགྲོ་སོང་དེ་འདྲ་ཕུལ་ཡོད་བ་རེད། དེ་འདི་གང་ལ། ད་རྒྱ་ནག་དམར་ཤོག་གི་གོ་རིམ་གྱི་མིང་གི་ལོ་རྒྱུས་ཡིག་ཆ་འདིའི་ནང་ལོགས་ལ་ད་འདི་གང་གིས་ག་རེ་ཡོད་རེད་ད་འདི་ནང་ལ་བླ་མ་གི་མིང་ཅིག་འདི་སྒང་ལ། ཨ་ནི་ད་ང་ཚོ་བོད་པ་གི་ནང་བཞིན་དེ་འདྲ་བྲིས་ཡོད་མ་རེད་དེ་བཞིན་གཤེགས་པ་ཟེར་ཡ་དེ་ཀརྨ་པ་དེ་བཞིན་གཤེགས་པ་འདི་འདྲ་བྲིས་ཡོད་མ་རེད། ཧ་ལི་མ་ཟེར་ཡོད་ད་ཧ་ལི་མ་ཟེར་ཡ་དེ་ང་ཚོ་བོད་ཡིག་ནང་དེ་འདྲ་ཡོད་མ་རེད་བ། དེ་རྒྱ་ནག་གཞུང་གི་ཉིན་མཚན་ཅིག་རྒྱ་ནག་དམར་ཤོག་གཞུང་ཁོ་རང་ཚོ་ཞིབ་འཇུག་བྱེད་མཁན་ཟེར་ན་འདྲ་ཁོ་རང་ཚོ་གིས་ག་རེ་བྱེད་དགོས་བ་རེད་ཟེར་ན་དེ། ཀརྨ་པ་སྐུ་ཕྲེང་ལྔ་པ་ཡིན།

ཨནི་ཏཱ་གིས་མཆན་གཏང་སྟངས་དེ་འདྲ་མང་པོ་བྲིས་ཡོད་པ་མ་ཚད་ཨནི་ད་ཁོ་རང་ཚོ་ལ་གཡེར་མ་དེ་ཡང་ཅིག་རེད་ད་གྲུ་རྫིས་རིགས་གཡེར་མ་དེ་ཚོ་རྒྱ་མ་བརྒྱ་བྲིས་ཡོད་ཡང་དེ་འདྲ་གི་བྲིས་འདུག་རེད་བ་དེ་གཅིག་རེད་ཡང་དེ་ཚོའི་གཟེངས་རྟགས་ཅིག་ད་ལྟ་འདིའི་ནང་ལོགས་ལ་ཨནི་ད་ལྟ་ཡིན་ཡང་ལྕགས་ལ་རྒྱལ་པོ་རེད་ལྕགས་ལ་རྒྱལ་པོ་གི་སྐོར་དེ་ལ་ཨནི་ལྕགས་ལ་རྒྱལ་པོ་གི་ཆོ་ལོ་དེ་མུ་མཐུད་དུ་རྒྱུན་འཛིན་བྱེད་དགོས་ཡ་དང་དེ་ལ་གསོལ་རས་སྤྲད་ཡ་དེ་མུ་མཐུད་དུ་ངོ་མ་ག་ཚད་སྤྲད་ཐུབ་ན་སྤྲད་རོགས་གནང་ཟེར་ཡ་ད་དེ་འདྲ་དཔེ་མཚོན་འདི་དཔེ་མང་པོ་རེད་མིང་གི་ལོ་རྒྱུས་ཆ་ནས་ད་འདྲའི་ང་ཚོ་དུས་ཚོད་ཡོད་བ་མ་རེད་ཆ་ཚང་ཞིབ་ཞིབ་འགྲེལ་བཤད་བྱེད་ན་ང་ཚོ་འདི་འདྲ་དཔེ་མཚོན་གསུམ་བཞི་ཅིག་དྲངས་པ་མ་གཏོགས་མིང་གི་ཡིག་ཚང་ནང་ལོགས་ན་བོད་ཀྱི་བླ་མ་དང་བོད་ཀྱི་དཔོན་པོ་ཡིན་ཟེར་མཁན་གྱི་དེ་ཚོ་ལ་ཆོ་ལོ་སྤྲད་ཡ་དང་ཡང་ན་ཆོ་ལོ་ཞུ་གར་ཡོང་བ་རེད་ཡ་ཆོ་ལོ་སྤྲད་རོགས་གནང་ཞུ་གར་འགྲོ་དེ་གང་ལ་ད་འགྲོ་སོང་ཁ་མི་འདི་མི་དང་དེ་ཡོད་དེ་འདྲ་རེད་དེ་ཡི་དཔེ་མཚོན་འདི་ད་འདི་འདྲ་ཅིག་རེད་ལ་ད་དེ་ནས་ད་ལྟ་ང་ཚོ་གོང་དུ་ད་ལྟ་ཆོ་ལོ་སྐོར་དུ་ང་རང་གསུངས་པ་རེད་ད་དེ་ནས་ཅིག་གིས་བོད་པའི་བླ་མ་རེད་བོད་པའི་དཔོན་པོ་ཚོ་གིས་ད་ཅིག་གིས་མིང་བཙན་གྱིས་ལ་ཆོ་ལོ་ཞུས་པ་དང། དེ་དང་འབྲེལ་བའི་ཐོག་ནས་ད་ཅིག་གིས་མིང་བཙན་གྱིས་ཀྱིས་བོད་མིར་ཆོ་ལོ་སྤྲད་པ་དང། གོ་གནས་སྤྲད་པའི་སྐབས་ལ་ཡང་དོན་སྙིང་བཞི་པའི་ནང་དུ་ལ་ཡང་གནད་དོན་ད་ཅིག་གསལ་པོ་ཅིག་གནད་དོན་ངོ་མ་དེ་ག་རེ་བྱུས་བར་ལོ། རེད་ལ་ད་འདིའི་ནང་ལོགས་ལ་བརྗོད་བྱ་འདིའི་ནང་ལོགས་དོན་ཚན་གསུམ་འདྲ་བོ་ཅིག་ཆགས་ཀྱི་འདུག་དང་པོ་དེ་ད་ཁོ་རང་གི་རྩོམ་པ་པོ་དཔེ་མཚོན་ཅིག་འཛམ་གླིང་གི་རྒྱལ་ཁབ་ཅིག་གིས་རྒྱལ་ཁབ་གཞན་དག་གི་མི་ལ་མཚན་གནས་ཟེར་ན་འདྲ། གོ་གནས་ཟེར་ན་འདྲ། དབང་ཆ་མེད་པའི་གོ་གནས་དེ་འདྲ་སྤྲད་ཡ་ལུགས་སྲོལ་ཡོད་རེད་ཟེར་ཡ་ཅིག་དང། གཉིས་བ་དེ་མིང་རྒྱལ་རབས་ཀྱིས་བོད་པ་ལོ་ལོ་འགོ་ཁྲིད་དེ་ཚོ་ལ་དབང་ཟེར་ཡ་གི་གོ་གནས་དེ་སྤྲད་ཡ་དེ་གིས་ཨ་ནི་སེའུ་ཅེས་འདྲ་ར་སྤྲོད་བྱེད་ཡ་དེ་བོད་ཟེར་ཡ་དེ་ཕྱི་རྒྱལ་ཅིག་ཡིན་པ་དེ་རེད་ཟེར་གསུམ་པ་དེ་ད་མིང་སྲིད་གཞུང་གིས་བོད་པ་ལ་ཨ་ནི་གོ་གནས་ཡིན་ཟེར་ཡ་ཆོ་ལོ་ཡིན་ཟེར་ཡ་དེ་ཚོ་དང་ཨ་ནི་དངོས་གནས་གཅིག་གཞུང་གཅིག་གི་དཔོན་རིགས་བསྐོ་བཞག་བྱེད་ཡ་དང་དཔོན་རིགས་ལ་གོ་གནས་སྤྲད་ཡ་དེ་ཚོ་གི་ནང་དོན་ཟེར་ན་འདྲ་ངོ་བོ་ཟེར་ན་དེ་ཁག་ཁག་རེད་ཟེར་ཡ་དེ་རེད་ད་དང་པོ་དེ་ཁོ་དཔེ་མཚོན་བཞག་ཡ་དེ་དེ་རེད་ད་ཁ་སང་དེ་རིང་ཡིན་ན་ཡང་རྒྱལ་ཁབ་གཅིག་གིས་རྒྱལ་ཁབ་གཞན་དག་གི་མི་ལ་དེ་འདྲ་གི་མཚན་གནས་སྤྲད་ཆོག་གི་ཡོད་རེད་ཟེར་ཡ་དེ་རེད་ད་དེ་དཔེ་མཚོན་དེ་དབྱིན་ཇི་ལུང་པ་བཞག་པ་རེད་དབྱིན་ཇི་རྒྱལ་ཁབ་གི་ཁོ་རང་ལུགས་སྲོལ་མང་པོ་ཞིག་འདུག་གོང་མ་གི་ཡང་ན་རྒྱལ་མོ་གི་མཚན་ཐོག་ནས་ལུང་པ་གཞན་དག་གི་མི་བྱས་རྗེས་ཅན་དང་མི་སྐད་གྲགས་ཅན་དེ་ཚོ་ལ་ཨ་ནི་མཚན་གནས་དེ་འདྲ་སྤྲད་ཡག་ལུགས་སྲོལ་ཅིག་འདུག་ཨ། ད་དེབ་འདིའི་ནང་ལོགས་ནས་ཁོ་རང་གི་ཉིས་སྟོང་བཅོ་བརྒྱད་དང་ཉིས་སྟོང་བཅུ་བདུན་གྱི་སྐབས་སུ་དབྱིན་ཇི་ལུང་པ་གིས་གཞུང་གི་ངོས་ནས་ཟེར་ན་འདྲ་ད་རྒྱལ་པོ་རྒྱལ་མོ་གི་མཚན་ཐོག་ཟེར་ན་འདྲ་དེ་ནི་ཕྱི་རྒྱལ་གྱི་མི་ལ་ཨ་ནི་དེ་འདྲ་གི་མཚན་གནས་སྤྲད་རྒྱུ་དེ་སྐོར་རེད། མཚན་གནས་སྤྲད་རྒྱུ་དེའི་ནང་ལོགས་ནས་ད་ཕྱི་རྒྱལ་གྱི་མི་མང་པོ་ཞེ་དྲག་འདུག་ད Israel དང་ཉི་ཧོང་དང France གྱི་མི་དེ་འདྲ་མང་པོ་ལ་གོ་གནས་འདྲ་མི་འདྲ་གི་མཚན་གནས་ཅིག་སྤྲད་ཡ་ད་དེ་ཕལ་ཆེར་ང་ཚོ་གི་ཚིག་བེད་སྤྱོད་བྱས་ན་གཟེངས་བསྟོད་གི་ཆེད་དུ་ཨ་ནི་དེ་འདྲ་གི་མཚན་གནས་སྤྲད་རྒྱུ་དེ་འདྲ་ལུགས་སྲོལ་ཡོད་རེད་ཟེར་ཡ་དེ་རེད་ད་གཉིས་པ་དེ་མིང་སྲིད་གཞུང་གིས་བོད་པ་ཅིག་ལ་དབང་གི་གོ་གནས་སྤྲད་ཡ་དེ་ཨ་ནི་བོད་པ་ཕྱི་རྒྱལ་ཅིག་ཡིན་པ་བདེན་དཔང་བྱེད་ཀྱི་འདུག་དེ་རྒྱུ་མཚན་ག་རེ་རེད་ཟེར་ན། མིང་རྒྱལ་རབས་ཀྱི་དུས་སྐབས་སུ་ལུགས་སྲོལ་འདྲ་བོ་ག་རེ་རེད་ཟེར་ན་ཝང་ཟེར་ཡག་གི་གོ་གནས་དེ་ལ་ཧ་ཅང་གི་གལ་ཆེན་པོ་ཡིན་པ་ཚད་མཐོ་བོ་ཡིན་པ་དེ་འདྲ་རེད་ད་མིང་རྒྱལ་ཁབ་ནང་ལོགས་ནས་གོང་མ་གི་ནང་མི་དང་གོང་མ་གི་ཤ་ཁྲག་གི་འབྲེལ་བ་ཡོད་ཡག་གི་ཁྱིམ་རྒྱུད་ཀྱི་མི་མ་ཡིན་ན་ཝང་ཟེར་ཡག་དེ་གི་གོ་གནས་དེ་སྤྲད་ཡག་ལུགས་སྲོལ་དེ་དེ་རྩ་ནས་ཡོད་བ་མ་རེད་ཐེངས་འདི་གང་ལ་ཁོ་ན་མིང་རྒྱལ་ཁབ་དེ་འཛུགས་དུས་གང་ལ་ནང་ལ་བྱས་རྗེས་བཞག་མཁན་གྱི་ད་བློན་ཆེན་སྐད་གྲགས་ཅན་དེ་ཚོ་ཡིན་ན་ཡང་ཁོ་རང་ཚོ་ཤི་བའི་རྗེས་སུ་ད་གཟོད་ཨ་ནི་ད་ཝང་གི་མཚན་གནས་དེ་སྤྲད་ཀྱི་ཡོད་ཟེར་དེ་འདྲ་མ་གཏོགས་ཁོ་རང་ཚོ་གི་ག་རེ་ཟེར་བ་རེད། མིང་རྒྱལ་ཁབ་ནང་ལོགས་ནས་ཨ་ནི་མི་ག་ཚད་སྐད་གྲགས་ཅན་ཞིག་ཡིན་ན་ཡང་ཁོ་གསོན་པོ་ཡིན་དུས་གང་ལ་ཁོ་རང་ལ་ཝང་ཟེར་ཡ་དེ་འདྲ་བའི་ཆོ་ལོ་གོ་གནས་ཟེར་ན་འདྲ་མཚན་བསྟོད་ཟེར་ན་འདྲ་དེ་སྤྲད་ཡའི་ལུགས་སྲོལ་ཡོད་བ་མ་རེད་ད་ཡིན་ན་ཡང། མིང་རྒྱལ་ཁབ་ལ་ལུགས་སྲོལ་ག་རེ་ཡོད་བ་རེད་ཟེར་ན་མིང་སྲིད་གཞུང་གིས་ཕྱི་རྒྱལ་གྱི་རྒྱལ་པོ་ཅིག་ལ་ཨ་ནི་ཝང་གི་མཚན་གནས་ཟེར་ན་འདྲ་ཝང་གི་གོ་གནས་ཟེར་ན་འདྲ་གོ་གནས་ད་མ་རེད་ད་མཚན་བསྟོད་འདྲ་བོ་བསྟོད་པ་དེ་འདྲ་ཁྱོད་རང་ཉི་ཧོང་གི་ཝང་ཡིན་ད་ཟེར་ཡག་དེ་འདྲ་གི་ལུགས་སྲོལ་དེ་ཡོད་རེད་ཟེར་དེ་དཔེ་དེ་ཐ་ན་ད་མིང་རྒྱལ་རབས་འཇིག་ནས་ནི་མགོ་རྟིང་ལོག་ནས་འཇིག་ནས་མིང་རྒྱལ་རབས་རྒྱལ་ཁབ་ཆུང་ཆུང་ཅིག་ལོགས་སུ་བསྡད་དུས་གང་ལ་ཡང་དེ་འདྲ་གི་མི་རིགས་གཞན་དག་དང་ཨ་ནི་རྒྱལ་ཁབ་གཞན་དག་གི་མི་ལ་དེ་འདྲ་གི་ཝང་གི་མཚན་བསྟོད་སྤྲད་ཡག་ལུགས་སྲོལ་འདུག་ཟེར་ཡག་དེ་རེད་ད་གསུམ་པ་དེ། མིང་སྲིད་གཞུང་གིས་བོད་པ་ལ་གོ་གནས་སྤྲད་ཡ་ཡིན་ཟེར་ན་འདྲ་ཆོ་ལོ་སྤྲད་ཡ་ཡིན་ཟེར་ན་འདྲ་དེ་དང་ཨ་ནི་མིང་སྲིད་གཞུང་དང་ཨ་ནི་རྒྱལ་ཁབ་ཅིག་གིས་དངོས་གནས་ཡི་ཡི་ཁོ་རང་གི་དཔོན་རིགས་བསྐོ་བཞག་བྱེད་ཡ་དང་དེ་ཚོ་ལ་ཁྱད་པར་འདུག་ད་དེ་ལ་ཁོ་རང་གིས་དཔེ་ཅིག་བཞག་འདུག་འདི་ནང་ལོགས་ནས་ད་མི་སྤྱིར་བཏང་བ་ང་ཚོ་མི་སུ་ཅིག་ཡིན་ན་མི་སྤྱིར་བཏང་བ་ཅིག་གི་བསམ་བློ་བཏང་ཡ་ལ་ཨ་ད་མིང་སྲིད་གཞུང་གིས་ཡང་ན་མིང་གོང་མ་གིས་བོད་པ་ཅིག་ལ་གོ་གནས་སྤྲད་ཡ་ཆོ་ལོ་གོ་གནས་སྤྲད་ཡ་ཡིན་ན་ད་དེ་དངོས་གནས་ཀྱི་བོད་ཀྱི་བདག་དབང་ཡོད་ཡ་དེ་འདྲ་ཡིན་གྱི་རེད་ཟེར་དེ་འདྲ་གོ་ལོག་ཐེབས་ཀྱི་རེད་དེ་ག་རེ་ཟེར་ན་མི་གི་བསམ་བློ་གཏོང་སྟངས་ཀྱི་ནང་ནས་ག་རེ་ཤེས་དགོས་བ་རེད་ཟེར་ན་མི་གཅིག་ལ་དབང་ཆ་དང་གོ་གནས་ཡོང་ཡ་དེ་མི་གཅིག་གི་འོག་ན་ཡོད་མ་ད་གཞན་དག་གཞན་དག་གཅིག་གིས་སྤྲད་ཡ་དེ་ངོས་ལེན་བྱེད་ཡ་ན་ཁོ་གཞན་དག་དེ་གི་འོག་ལ་ཡོད་ཡ་དེ་ངོས་འཛིན་བྱེད་ཀྱི་ཡོད་བ་རེད། ད་ཡིན་ན་ཡང་དེ་འདྲ་གི་ངོ་མའི་གི་ཅིག་དབང་ཆ་ཡོད་མཁན་དེ་འདྲ་དང་ཅིག་ཅིག་གི་མངའ་འོག་ཡིན་པ་གི་དེ་འདྲ་གི་ཅིག་ཡིན་ན་ཁོ་ཆ་རྐྱེན་ཁ་ཤས་ཅིག་ཚང་དགོས་ཡོད་རེད་ད་དཔེར་ན་ཆ་རྐྱེན་དང་པོ་དེ་མི་ཅིག་ལ་སྔོན་མ་ཆོ་ལོ་སྤྲད་ས་དེ་ལ་སྔོན་མ་ཆོ་ལོ་དེ་མེད་པ་ཁོ་ལ་དེ་འདྲ་དབང་ཆ་མེད་པ་གོ་གནས་མེད་པ་དེ་འདྲ་རེད་དེ་འདྲ་ཡིན་དུས་གང་ལ་ད་གོང་མ་ཡིན་ན་འདྲ་མིང་སྲིད་གཞུང་ཡིན་ན་འདྲ་ཅིག་གིས་ཁོ་རང་ལ་གོ་གནས་དེ་སྤྲད་པ་ནས་བཟུང་སྟེ་ཨ་ནི་ད་གཟོད་ཁོ་རང་ལ་དེ་ཡི་དབང་ཆ་དང་གོ་གནས་ཡོད་མཁན་དེ་འདྲ་ཅིག་ཡིན་དགོས་རེད་དེ་ཆ་རྐྱེན་དང་པོ་གཅིག་ཆ་རྐྱེན་གཉིས་པ་དེ་ད་མི་གཅིག་གིས་ཆོ་ལོ་སྤྲད་ཡ་ན་ཁོ་ཆོ་ལོ་ཟེར་ན་འདྲ་གོ་གནས་ཟེར་ན་འདྲ་དེ་ཟིན་པའི་རྗེས་ལ་ཨ་ནི་ཁོ་རང་གིས་ཆོ་ལོ་སྤྲད་མཁན་དང་གོ་གནས་སྤྲད་མཁན་དེ་གིས་བཀའ་ག་རེ་གནང་ཡ་ན་དེ་ལག་བསྟར་བྱེད་དགོས་ཡ་ཨ་དེ་ཆ་རྐྱེན་གཉིས་པ་རེད། ད་ཆ་རྐྱེན་གསུམ་པ་དེ་གལ་ཏེ་ཆོ་ལོ་སྤྲད་མཁན་དེ་གིས་ཆོ་ལོ་གི་ཆོ་ལོ་དེ་མེད་པར་བཟོས་པ་ཡིན་ཟེར་ན། ཨ་ནི་དེ་ནས་བཟུང་སྟེ་ཆོ་ལོ་ལེན་མཁན་དེ་ལ་ཨ་ནི་སྔོན་མ་ཡོད་རྒྱུའི་དབང་ཆ་དེ་ཚང་མ་མེད་ཡ་དང། ཨ་ནི་དེའི་རྗེས་སུ་དབང་ཆ་དེ་མེད་པར་བཟོས་ཡའི་རྗེས་སུ་ཨ་ནི་ཁོ་རང་གི་སྔོན་མ་ཁོ་རང་ལ་སྤྲད་རྒྱུའི་དབང་ཆ་ཟེར་ན་འདྲ་གོ་གནས་ཟེར་ན་འདྲ་དེ་ཡང་བསྐྱར་བེད་སྤྱོད་བྱེད་ཀྱི་མ་ཆོག་ཡ་དང་བེད་སྤྱོད་བྱེད་ཆོག་གི་མ་རེད། ད་ཆ་རྐྱེན་འདི་འདྲ་བྱས་ཡོད་རེད། ད་ཆ་རྐྱེན་འདི་ཚོའི་མིང་སྲིད་གཞུང་གི་བོད་པ་གི་བླ་མ་ཡིན་ན་འདྲ་དཔོན་པོ་ཡིན་ན་འདྲ་དེ་ཚོ་སྤྲད་རྒྱུ་གི་ད་ཆོ་ལོ་ཡིན་ཟེར་ཡ་དེ་ཚོ་ལྟ་ཡང་འགྲིག་གི་ལ་ཆ་རྐྱེན་འདི་གསུམ་ཆ་ཚང་གི་མི་འདུག་དེ་འགྲིག་གི་ལ་ཐ་ན་ཁོ་རང་ཚོ་བོད་པ་དེ་ཚོ་བླ་མ་དང་དཔོན་པོ་དེ་ཚོ་སྔོན་མ་ནས་ཁོ་རང་གི་གོ་གནས་དེ་ཡོད་ཡོད་པ་ཅིག་ཨ་ནི་དེ་ནི་ཁོ་ནི་ཆོ་ལོ་དེ་མ་སྤྲད་ན་ཁོ་རང་ཚོ་ས་ཆ་དེ་གི་རྒྱལ་པོ་ས་ཆ་དེ་གི་བླ་མ་རུ་ཆགས་བསྡད་ཡོད་རེད་དེ་འགྲིག་གི་ལ་ཆ་རྐྱེན་འདི་གསུམ་ཆ་ཚང་གི་མི་འདུག་ཟེར་ཡ་དེ་རེད་ལ། འོ་ལགས་སོ་དོན་དག་སྡེ་པས་ང་ཚོ་ལས་བྱེད་རྣམས་ལ་ཡ་ད་ད་ཐ་སྙད་ཝང་ཟེར་མཁན་འདི་གིས་ད་མཚན་བསྟོད་འདི་ང་ཚོ་བཀའ་མོལ་བྱུང་བ་རེད། ད་ལྟ་ང་ཚོ་གསུང་བ་ད་ལྟ་ཝང་ཟེར་མཁན་འདི་མཚན་བསྟོད་འདི་ད་རྒྱལ་པོ་ཅིག་ལ་གོ་དགོས་རེད་གསུངས་པ་རེད་པ་དེ་སོང་ཙང། གཅིག་གིས་མིང་བཙན་རྒྱལ་སྐབས་ལ་ཡ་མིང་བཙན་རྒྱལ་དང་ཐག་ཉེ་གི་འབྲེལ་མཐུད་ཡོད་པའི་གི་བོད་པའི་གི་ས་ཆ་ཁག་ལ་ཡ་བླ་མ་དེ་འདྲ་མིན་པ་གཅིག་གིས་སྲིད་ཕྱོགས་ངོས་ནས་ཡང་དེ་འདྲ་ཅིག་ཝང་སྤྲད་པའི་གནས་ཚུལ་དེ་འདྲ་ཅིག་བྱུང་འདུག་གས་ལགས།

ཨ་ནི་ཁོ་མུ་མཐུད་དུ་སྲིད་གཞུང་ཁ་ཤས་ཅིག་ཆགས་ནས་བསྡད་བསྡད་ཡོད་རེད། དེའི་ནང་ལོགས་ནས་ད། སྲིད་གཞུང་གཅིག་ལ་ཨ་ནི་མིང་གི་ལོ་རྒྱུས་ནང་ནས་ཏ་ཏ་ཏ་ཏ་ཟེར་དགོས་རེད་ད་དེ་སོག་པོ་གི་ཚན་རེད་ཨ་ནི་དེ་དེ་བྱས་རེད་ཨ་ནི་ད། སྲིད་གཞུང་དེ་གིས་མིང་རྒྱལ་རབས་ལ་དམག་འཐབ་མང་པོ་བྱས་ཡོད་རེད། འཐབ་མང་པོ་བྱས་ནས་དཔེ་དེ་ད་མིང་ལ་ཞེད་སྣང་ཞིག། དཀའ་ངལ་ཞིག། སྤྲད་བསྡད་ཡོད་དེ་འདྲ་ཞིག་རེད། དེ་རིགས་ལ་ད་དེ་འདྲ་ལོ་མང་པོ་སོང་ནས་ནི་ད་ལྟ་ཝང་ལི་ཟེར་ཡག་གི་མིང་གི་གོང་མ་ཝང་ལི་ཟེར་ཡག་འདི་གི་དུས་སྐབས་སུ་ད་ད་ལྟ་སོག་པོ་གི་ཏ་ཏ་ཟེར་ཡག་གི་དེའི་མགོ་ཁྲིད་དེ་ཨལ་ཐན་ཁཱན་ཟེར་ཡག་ཅིག་ཡོད་རེད་ད་རྒྱལ་པོ་དེ་ལོ་རྒན་རྒོན་ཆགས་ནས་ད་ཁོ་ལོ་ལོ་རྒན་རྒོན་ཆགས་ནས་དེའི་སྐབས་སུ་ད་ཁོ་རང་གི་ཨ་ནི་དགེ་ལུགས་གི་བླ་མ་ཨ་ནི་བསོད་ནམས་རྒྱ་མཚོ་ཟེར་ཡག་གི་ཨ་ནི་དེའི་གི་ཆོས་ཞུས་ནས་ཨ་ནི་ཆོས་ཉན་པ་དང་དེ་ནི་ཁོ་རང་གི་སྔོན་མ་དམག་འཁྲུག་བྱ་ཡག་དེ་ཚོ་མཚམས་བཞག་ནས་ཞི་བདེ་བྱས་ནས་དེ་འདྲ་བསྡད་ཡག་རེ་བ་ཅིག་དེ་ནི་ཁོ་རང་གི་མིང་རྒྱལ་རབས་དང་མཉམ་དུ་ད་ང་ཚོ་དམག་འཁྲུག་བྱེད་མཁན་མིན་ཞི་བདེ་བྱེད་ཡིན་ཞི་བདེ་བྱེད་ཡ་དང་ཚོང་འབྲེལ་བྱེད་ཡ་ལ་སོགས་པ་ཨང་དེ་འདྲ་མང་པོ་བྱེད་ཡ་ནི་ཨ་ནི་མིང་གི་ཡིག་ཆ་ནང་ཚོ་ནི་ཨ་ནི་ད་ལྟ་གི་ཨལ་ཐན་ཁཱན་ཞེས་ཁོ་རང་གི་ཨ་ནི་ད་ལྟ་མིང་ལ་ཨ་ནི་རྟེན་འབུལ་བྱེད་ཡ་རེད་ལ་སོགས་པ་བྲིས་ཡོད་རེད་དེ་རྒྱབ་ལྗོངས་དང་པོ་རེད་རྒྱབ་ལྗོངས་གཉིས་པ་དེ་ཝང་ལི་ཁྲི་ལོ་དྲུག་པ་གི་སྐབས་སུ་ད་སྤྱི་ལོ་ཆིག་སྟོང་ལྔ་བརྒྱ་བདུན་ཅུ་དོན་བརྒྱད་ཀྱི་སྐབས་སུ་ཨ་ནི་ད་ལྟ་ཨལ་ཐན་ཁཱན་ཟེར་ཡག་འདི་གི།

བརྩི་བཀུར་བྱེད་དགོས་ལ་བ་སོ་སོའི་བླ་མ་ལ་བརྩི་བཀུར་བྱེད་དེ་དགོས་ལ་ཨ་ནི་ད་ལྟ་གི་མཚན་མིང་དེ་རྡོ་རྗེ་འཆང་རྒྱ་མཚོ་བླ་མ་ཨ་ཟེར་ཡག་གི་ཨ་ནི་མཚན་མིང་དེ་ད་ཁོ་རང་གི་བརྩི་བཀུར་གི་དེ་འདྲ་བྱེད་ནི་ཨ་ནི་ཁོ་རང་གི་རྗེས་འཇུག་དེ་ཚོ་ཚང་མ་གི་ཨ་ནི་མཚན་དེ་བེད་སྤྱོད་བྱེད་ཡོད་པ་རེད་ད། འདིའི་ནང་ལོགས་ནས་ད་ཁོ་རང་གི་ད་ལྟ་གི་རྒྱ་མཚོ་ཟེར་ཡག་དེ་ཨ་ནི་ཏཱ་ལའི་ཟེར་ཡག་དེ་ཡང་རྒྱ་མཚོ་ཡིན་པ་དེའི་སོག་སྐད་ཀྱི་རྒྱ་མཚོ་ཟེར་བ་དེ་ཨ་ནི་ཁོ་གི་བསོད་ནམས་རྒྱ་མཚོ་ཟེར་བའི་རྒྱ་མཚོ་དེ་ཡིན་པ་ད་དེ་མིང་གི་ལ་ཁ་ནི་ཁོ་རྒྱ་ཡིག་ནང་ནས་དེ་ཁ་རྙོག་དྲ་ཚ་བོ་ཡོད་རེད་ཁོ་ཚོ་རྒྱ་མི་དེ་ཚོ་ཤི་ཡོང་དེ་འདི་གི་ལ་དེ་ཤིང་ཅི་ཞིག་ད་དེ་འདི་གི་ལ་ད་དེ་ཁོ་རང་སོག་པོ་གི་དཔོན་པོ་དེ་གི་ཁན་དེ་གི་ནི་སོ་སོ་གི་བླ་མ་ལ་ནི་བརྩི་བཀུར་བྱེད་ནས་ཕུལ་རྒྱུ་གི་ནི་མཚན་ནི་དེ་ཡིན་པ་དེ་བྱེད་དེ་དང་པོ་བྱེད་ད་གཉིས་པ་དེ་རྒྱབ་ལྗོངས་ཚ་དེ་གི་ལ་ནི་ད་མིང། རྒྱལ་རབས་ཀྱི་གཞུང་འབྲེལ་གྱི་ཡིག་ཆ་དེ་ཚོའི་ནང་ལོགས་ལ་ཨ་ནི་ད་མིང་རྒྱལ་ཁབ་དང་ཨ་ནི་རྒྱལ་དབང་སྐུ་ཕྲེང་གསུམ་པ་གི་འབྲེལ་བ་དེ་ག་འདྲ་ཡིན་པ་སྐོར་དེ་རེད་ད་དེ་ནི་ཨ་དཔེ་མཚོན་དེ་ལུང་འདྲེན་ཉི་ཤུ་རྩ་གཅིག་དེ་རེད་ད་དེའི་ནང་ལོགས་ནས་ཡོན་ཏན་གང་ལ་བོད་ཀྱི་བླ་མ་བསོད་ནམས་རྒྱ་མཚོ་ཟེར་ཡ་ཅིག་ཡོད་རེད་ཁོ་ཧོ་ཧྥོ་རེད་ཟེར་ཧོ་ཧྥོ་ཟེར་ན་ད་སྤྲུལ་སྐུ་རེད་ཟེར་བ་རེད་ད་ཧོ་ཧྥོ་ཟེར་ན། སངས་རྒྱས་གསོན་པོ་ལ་གོ་དང་སངས་རྒྱས་གསོན་པོ་ཟེར་ན་ང་ཚོས་དེ་ཡོང་ན་སྤྲུལ་སྐུ་ཟེར་རེད་རེད་ད་བོད་པ་ཚང་མ་ཁོང་གི་རྗེས་སུ་འཇུག་པ་དང་ཨ་ནི་ཁོང་གི་ཆོས་བཀའ་ཉན་དགོས་བ་རེད་ད་ཐ་ན་ད་ཏ་པའོ་ཧྥ་ཝང་ད་ནི་ཏ་པའོ་ཧྥ་ཝང་ཟེར་དེ་ཀརྨ་པ་ཟེར་གོ་རེད་ཏ་པའོ་ཧྥ་ཝང་ལ་སོགས་པ་ད་ངོ་མ་མིང་གི་ཆོས་རྒྱལ་མང་པོ་ཅིག་ཡོད་ཀྱང་ཆོས་རྒྱལ་དེ་ཚོས་ཡང་ཁོ་རང་གི་སློབ་མ་གྱུར་ཡོད་བ་རེད་དེ་འདི་ག་ལ་ནུབ་ཀྱི་ཕྱོགས་སུ་ཨ་ནི་ཁོ་རང་ལ་དད་པ་བྱེད་མཁན་ངོ་མ་དཔེ་མང་པོ་ཡོད་བ་རེད་ཨ་ནི་ད་རྒྱལ་དབང་སྐུ་ཕྲེང་གསུམ་པ་གི་འདི་ནི་ནི་ངོ་མ་ལ་ལ་མ་དང་དཔུང་པོ་དེ་ཚོ་མཚན་ཉིད་མིང་སྟོང་པ་ཙམ་མ་གཏོགས་ཉག་གཅིག་ཡང་མེད་ཡ་དེ་འདྲ་ཆགས་འདུག་ཟེར་ཡ་དེ་ད་ལུང་འདྲེན་ཉི་ཤུ་རྩ་གཉིས་དེ་རིང་པོ་རིང་པོ་ཅིག་འདུག་དེ་ཡིན་ན་ཆ་ཚང་ཀློག་མ་དགོས་བ་བྱེད་ད་དེའི་ནང་ལོགས་ནས་མིང་གི་ཡིག་ཚང་དེའི་ཁུངས་དེ་ཕྱིང་གི་ལུགས་ཀྱི་མ་ཟད་ཟེར་ཡ་དེ་རེད་དེའི་ནང་ལོགས་ལ་རྒྱལ་དབང་སྐུ་ཕྲེང་གསུམ་པ་ལ་སྐོར་དེ་བྲིས་ཡོད་རེད་ད་སྐབས་དེར་ད་ཚོ་ནི་བོད་ལ་ད་ཆོས་རྒྱལ་མང་པོ་མིང་གིས་སྤྲད་རྒྱུ་གོ་གནས་དེ་འདྲ་བླ་མ་མང་པོ་ཅིག་ཡོད་རེད་ད་ཡིན་ན་ཡང་དེའི་རྗེས་སུ་ཨ་ནི་ད་ལྟ་ཏཱ་ལའི་བླ་མ་ཟེར་ཡ་ཅིག་འདྲ་བ་ཅིག་ཡོད་རེད་ཨ་ནི་དེ་ཁོ་རང་དཔེ་དེ་དག་དཔེ་དེ་མི་ཚང་མས་བརྩི་བཀུར་བྱེད་ཡ་དང་ཨ་ནི་དེ་བྱས་ནས་ད་བཀའ་བརྒྱུད་དང་རྙིང་མ་དང་དེ་ཚོ་གི་གོ་གནས་ཡོད་མཁན་ཚང་མ་ལ་དད་པ་བྱེད་མཁན་དེ་འདྲ་ཡིན་པ་དང་ཨ་ནི་ཁོ་རང་རྗེ་ཙོང་ཁ་པ་གི་རྗེས་འཇུག་སློབ་མ་གཉིས་ཡོད་ཡ་སྐད་གྲགས་ཅན་གཉིས་ཡོད་ཡ་དེའི་ནང་གི་ནས་གཅིག་དེ་ཏཱ་ལའི་བླ་མ་དང་གཅིག་དེ་པཎ་ཆེན་བླ་མ་ཡིན་པ་ད་དེའི་སྐོར་ཁོ་རང་གི་ལོ་རྒྱུས་བྲིས་ཨ་དེ་ནས་ད་ལྟ་སོག་པོའི་གི་རྒྱལ་པོ་དེ་གིས་ཨ་ནི་རྒྱ་ནག་ལ་ད་དཀའ་ངལ་མང་པོ་ཅིག་གོང་གི་བརྗོད་བྱ་དང་གཅིག་པ་རེད་དཀའ་ངལ་མང་པོ་ཅིག་འཕྲད་ནས་ཨ་ནི་ཁོ་རང་རྒན་རྒོན་ཆགས་ཀྱི་སྒང་ལ་རྒྱལ་དབང་སྐུ་ཕྲེང་གསུམ་པ་གི་ཨ་ནི་ཆོས་ཉན་དེ་འདྲ་བྱས་ནས་ཨ་ནི་ཁོ་རང་གི་ད་དམག་མཚམས་བཞག་ཡ་དམག་མ་རྒྱག་ཡ་ཨ་ནི་དེ་འདྲ་བྱས་ནས་ད་ཁོ་རང་གི་བསྟན་འབོད་བྱེད་ཡ་ཁས་བླངས་བ་རེད་ད་ཝན་ལི་གི་དུས་སྐབས་སུ་ཨ་ནི་བསོད་ནམས་རྒྱ་མཚོ་ཟེར་ཡ་ད་རྒྱལ་དབང་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོ་ལ་ཨ་ནི་ཆོ་ལོ་སྤྲད་ཡ་ཡིན་ཨ་ནི་ཁོ་བོད་དེ་ཆོས་བརྒྱུད་གཞན་དག་ཚང་མ་ལ་དད་པ་བྱེད་ས་ཅིག་ཆགས་ཡོད་བ་རེད།

ཁོ་རང་གི་རྗེས་ནས་ཤེས་ཡོང་གི་རེད་ད། ཡིན་ཀྱང་རུང་དོན་དམ་པའི་ཏཱ་ལའི་བླ་མ། སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོ་ཟེར་ཡ་དེ་སུ་ཡིན་པ་དང་དེ་གི་གནས་སྟངས་ག་རེ་རེད་ཧ་མ་གོ་ནས་ད་ཅིག་ཆོ་ལོ་ཟེར་ཡ་དེ་ཁྲེས་ཆགས་འདྲ་བོ་བྱེད་ཡ་མ་གཏོགས་ཁོ་སུ་ཡིན་ཧ་གོ་མེད་ཡ་དེ་འདྲ་འདི་ལྟར་རེད་ཟེར་ཡ་དེ་གཅིག་རེད་ད་གཞན་ད་འདི་དཔེ་མཚོན་གཅིག་གི་ནང་ལོགས་ནས་ད་ཁོ་རང། མིང་སྲིད་གཞུང་གིས་བཀའ་བཏང་ནས། ཡང་དག་ཏུ་ཚིམ་པ་ལ་ག་ཡིག་མ་གིས་ནི་རྡོ་རྗེ་འཆང་ཟེར་ཡ་གི་ནི་རྡོ་རྗེ་འཆང་ཟེར་ཡ་དང་ནི་དེ་ནས་ནི་གོ་རིམ་གྱི་ད་ལྟ་མཚན་འདྲ་ཅིག་འདུག་ད་དེ་དད་པའི་གོ་ལའི་གསལ་ཚད་ད་དེ་རྒྱ་ཡིག་ནང་ནས་བོད་པ་གི་མིང་འདྲ་བོ་ཅིག་བྲིས་འདུག་ད་དེ་སོག་པོའི་མིང་ནི་བོད་པ་མིང་ནི་ཞིག་འོ་དེ་ལ་ལ་ཆོ་ལོ་དང་ནི་བཀའ་ཡིག་ནང་རེད་དེ་ག་རེ་ཅིག་ནང་རེད་ཟེར་ན། མིང་གི་ས་གནས་གི་དཔོན་པོ་ཅིག་གི་ཡར་ཞུས་ནས་འདི་སུའི་བཀའ་བཤད་ཟེར་ན་ད་ལྟ་ཨལ་ཐན་ཁང་གིས

དེ་ནས་རྡོ་རྗེ་འཆང་ཟེར་བ་དེ་ཨ་ནི་ཆོ་ལོ་ཡིན་ཟེར་ད་རྡོ་རྗེ་འཆང་ཟེར་བ་དེ་ཡེ་ཤུ་སྤྱོད་ཡ་རོགས་གོ་ད་བོད་པ་ནང་གསལ་པོ་རེད་བ་རྡོ་རྗེ་འཆང་ན་སོ་སོ་བླ་མ་ལ་སོ་སོ་རྡོ་རྗེ་འཆང་ཟེར་བ་དེ་ཁྱེད་ཚོ་ཅིག་ཡེ་ཤུ་སྤྱོད་ཡ་གི་ཞེ་ས་འདྲ་བོ་ཅིག་ཡིན་པ་མ་གཏོགས་དེ་ཆོ་ལོ་མ་ཡིན་པ་དེའི་སྐོར་ད་ཡེ་ཤུ་སྤྱོད་ད་འདིའི་ནང་ལོགས་ཡིག་ཆ་འདིའི་ནང་ལོགས་ནས་ཨ་ནི་མིང་རྒྱལ་རབས་ཀྱི་ཆོ་ལོ་ཡིན་ཟེར་མཁན་ད་རྒྱ་ནག་རྒྱ་ནག་གི་ད་ལྟ་དེ་རྡོ་རྗེ་འཆང་ཟེར་བ་དེ་ཆོ་ལོ་ཡིན་ཟེར་གི་རྒྱ་ནག་དམར་ཤོག་གིས་ད་དེ་ཆོ་ལོ་མ་ཡིན་པ་དང་དེ་མཚན་ཅིག་ཞེ་ས་ཅིག་ཡིན་པ

ངོ་མ་ནང་ནས་གསལ་པོ་རེད་བ་འགྲོ་བ་ཁོ་རང་གི་སློབ་ཕྲུག་ཟེར་ན་འདྲ་ཡོན་བདག་ཟེར་ན་འདྲ་ཨལ་ཐན་ཁང་ཟེར་ཡག་ཁོ་རང་གི་སོ་སོའི་བླ་མ་ལ་རྡོ་རྗེ་འཆང་ཟེར་ཡག་གི་ཡང་ན་རྡོ་རྗེ་འཆང་རྒྱ་མཚོའི་བླ་མ་ཟེར་ཡག་གི་ཨ་ནི་དེ་འདྲ་གི་ཨ་ཞེ་ས་ཟེར་ན་འདྲ་གུས་ཞབས་ཟེར་ན་འདྲ་མཚན་བསྟོད་ཟེར་ན་འདྲ་དེ་འདྲ་ཅིག་ཕུལ་ནས་ནི་ཁོ་རང་གི་མི་མང་ནང་ལོགས་ལ་དེ་འདྲ་ཅིག་ཁྱབ་དགོས་ད་དེ་རྒྱ་ནག་དམར་ཤོག་གཞུང་གིས་དེ་ཆོ་ལོ་ཡིན་ཟེར་དེ་འདྲ་འགྲེལ་བཤད་བྱས་ཨ་ནི་ཆོ་ལོ་དེ་ཡང་མིང་རྒྱལ་རབས་ཁྲེལ་ཆོས་འདྲ་བོ་ད་དེ་དཔེ་དེ་ལོ་རྒྱུས་གཟུགས་བྱད་རྒྱལ་ཆོས་དེ་འདྲ་མང་པོ་ཞིག་ར་སྟེ་འདི་གི་ལ་དེའི་རྒྱལ་བ་སྐུ་ཕྲེང་ཅིག་གསུམ་པ་མ་ཡིན་དེའི་རྒྱལ་བ་གསུམ་པ་བསོད་ནམས་རྒྱ་མཚོ་གི་ཆོ་ལོ་རེད་ཨ་ནི་དེའི་གི་ལོ་རྒྱུས་སྐོར་རེད་ལ། དེ་རིང་གི་དྲི་བ་མཐའ་མ་ཤོས་དེ་ལ་ཡ་ད་ལྟ་བར་དུ་ཅིག་གིས་ང་ཚོར་གླེང་མོལ་ཞུས་པའི་གི་ལེའུ་དེ་གི་ད་སྤྱི་བསྡོམས་རེད་མཐའ་བསྡོམས་དེ་ད་ཅིག་ག་རེ་ཡིན་ནམ་ལགས། རེད་ལ་ད་ཁོང་ནི་ང་ཚོ་ད་བར་དུ་ངོ་སྤྲོད་བྱས་ལེའུ་འདི་རུ་གཙོ་བོ་དེ་མིང་རྒྱལ་རབས་ཆོ་ལོ་ཟེར་ཡ་དེ་རེད་ད་ཆོ་ལོ་ཟེར་ཡ་དེ་ལ་རྒྱ་ནག་དམར་ཤོག་གཞུང་གིས་ད་འགྲེལ་བཤད་ཞུས་རྗེས་ནི་དེའི་གོ་གནས་ཅིག་ཡིན་པ་དང་ད་དེའི

ད་རྡོག་རྡོག་གི་ཆོ་ལོ་ཟེར་ཡ་དེ་ཨ་ནི་ག་འདྲ་ཅིག་ཡིན་པ་དེ་དེ་དེ་དག་ངས་ནི་ད་བར་དུ་ངོ་སྤྲོད་བྱས་ཡ་ནི་གསལ་པོ་བྱེད་ཡ་དེ་རྒྱ་ནག་དམར་ཤོག་གཞུང་གིས་བྱེད་ཡ་དེ་འདྲ་མ་ཡིན་པ་ཁོ་རང་དེ་ཆབ་སྲིད་ངོ་བོ་མེད་པ་གཅིག་མངའ་ཁོངས་མཚོན་གི་ཡོད་ཡ་དེ་འདྲ་རྩ་བ་ནས་མ་ཡིན་པ་དེ་འདྲ་ཅིག་ཡིན་པ་དེ་གསལ་པོ་བཟོས་ཚར་རེད་ལ།
Spain ནང་བྱེས་བཞུགས་བོད་དང་རྒྱ་ནག་གི་ལོ་རྒྱུས་སྐོར་ཉམས་ཞིབ་པ་དང་གནད་དོན་དཔྱད་ཞིབ་པ་སངས་རྒྱས་སྐྱབས་ལགས་སླར་ཡང་ཐུགས་རྗེ་ཆེ། ལགས་སོ་དེ་ཅི། འདི་སྐབས་ཝི་ཨོ་ཨེ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁྲིམས་དང་རང་དབང་ལེ་ཚན་གྱི་བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མིན་ཞེས་པའི་ལེ་ཚན་གསན་གཟིགས་གནང་མཁན་ཚང་མར་ཐུགས་རྗེ་ཆེ་ཞུ་གདན་འཇགས་དགོས།
ཝི་ཨོ་ཨེ་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། གཤམ་ལ་གུས་པས་དེ་རིང་གི་རྒྱལ་སྤྱི་གསར་འགྱུར་སྙིང་བསྡུས་ཁག་སྙན་སྒྲོན་ཞུ་གི་ཡིན། རོའི་ཊར་གསར་ཁང་གིས་གནས་ཚུལ་སྤེལ་བའི་ནང་རྒྱ་ནག་གི་ཉེན་རྟོག་པས།

ཁོང་ནས་གཟའ་འཁོར་རྗེས་མར་གནས་སྐབས་མེ་འཕེན་མཚམས་འཇོག་བྱེད་རྒྱུའི་རེ་བ་ཡོད། རྒྱུ་མཚན་ལ་ཧ་མ་སི་ཡིས་བཙོན་པ་བཅིངས་འགྲོལ་བྱེད་པའི་རིང་མེ་འཕེན་མཚམས་འཇོག་གི་གྲོས་ཆོད་བཞག་རྒྱུའི་ཐུགས་རེ་གནང་གི་ཡོད་པའི་གསལ་སྟོན་གནང་ཡོད་པ་རེད། ལྷོ་ཀོ་རི་ཡས་བརྗོད་དོན། བྱང་ཀོ་རི་ཡས་ཨུ་རུ་སུ་ལ་མཚན་ཏེ། དྲུག་སྟོང་བདུན་བརྒྱ་ཙམ་དབོར་འདྲེན་སྲུང་སྐྱེལ་བྱས་ཡོད་པ་དང་དེ་མ་ཟད་དེའི་ནང་མདེའུ་དང་འབར་རྫས་ཁྲི་འགའ་ཞིག་ཡོད་པས། དེ་དག་ཡུག་རེན་གྱི་དམག་འཁྲུག་ལ་རྒྱབ་སྐྱོར་བྱེད་རྒྱུ་ཡིན་པ་དང། དེའི་ཐོག་ནས་བྱང་ཀོ་རི་ཡས་གོ་མཚོན་མུ་མཐུད་བརྒྱུད་སྤྲོད་བྱེད་བཞིན་ཡོད་པ་མཚོན་ཡོད་པའི་གསལ་སྟོན་གནང་འདུག་ལྷོ་ཀོ་རི་ཡ་དང་ཨ་མི་རི་ཀས་བྱང་ཀོ་རི་ཡས་ཨུ་རུ་སུ་ལ་གོ་མཚོན་གྱི་ཚོང་ལས་བྱེད་ཀྱི་ཡོད་པའི་སྐྱོན་བརྗོད་གནང་བ་མ་ཟད། གོ་མཚོན་དེ་དག་ཨུ་རུ་སུས་ཡུག་རེན་གྱི་དམག་འཁྲུག་ཐོག་བེད་སྤྱོད་བྱེད་རྒྱུ་ཡིན་པའི་སྐྱོན་བརྗོད་གནང་ཡོད་པ་རེད། དཀའ་ངལ་ནང་ཚུད་པའི་རྒྱ་ནག་གི་དེ་སྔའི་ཕྱི་འབྲེལ་བློན་ཆེན་གྱི་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་ཁོངས་མིའི་ལས་གནས་མེད་པ་བཟོས་ཡོད་པ་རེད། གོང་དུ་དེ་རིང་ཞོགས་པའི་གསར་འགྱུར་ལས་རིམ་ཆ་ཚང་ཞུས་ཟིན་པ་ཡིན་པས་ཞུས་ཟིན་པའི་ང་ཚོའི་གསར་འགྱུར་ལས་རིམ་གོ་སྒྲིག་གནང་མཁན་རྒྱལ་མཚན་ཚེ་རིང་ལགས་དང། ལས་རིམ་སྙན་སྒྲོན་དང་ངོ་སྤྲོད་ཞུ་མཁན་བདེ་ཆེན་རྒྱ་མཚོ་བཅས་ཡིན་པས་ལྷན་རྒྱས་ཚོས་ང་ཚོའི་གསར་འགྱུར་ལས་རིམ་གསན་པར་ཐུགས་རྗེ་ཆེ་རྗེས་སུ་མཇལ་ཡོང།